གསན་མཁན་རྣམ་པ་ཚོ་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཌི་སི་ནང་རྟེན་གཞི་གནང་བའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བཅུ་གཉིས་རྒྱལ་ཟླ་བའི་ཚེས་པ་བཞི་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་བཅོ་ལྔ། རེས་གཟའ་ཟླ་བའི་དགོང་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད། ལས་རིམ་འདི་བཞིན་མཁའ་འགྲོ་དབྱངས་འཛོམས་ལགས་ཀྱིས་འགོ་ཁྲིད་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན།

བཀའ་འདྲི་ཞུ་བ་ཞིག་གསན་རྒྱུ། མཇུག་ཏུ། དཔྱད་བརྗོད་གླེང་སྟེགས་ཀྱི་ལེ་ཚན་ནང་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་འགྲོ་བ་མིའི་ཐོབ་ཐང་གི་སྙན་ཐོ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཤོག་གྲངས་བདུན་བརྒྱ་བཞི་བཅུ་ཅན་འདོན་སྤེལ་གནང་བའི་ནང་འདས་པའི་ལོ་གཅིག་གི་རྒྱལ་ཁབ་བརྒྱ་ལྷག་གི་གནས་སྟངས་ལ་བསྐྱར་ཞིབ་གྲུབ་དོན་བཀོད་ཡོད་ཅིང་རྒྱ་ནག་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་གཞུང་གིས་དྲག་གནོན་དང་སྤྱི་ཚོགས་སྟེང་སྟངས་འཛིན་གྱི་ལས་དོན་ཤུགས་ཆེ་རུ་བཏང་ཡོད་པ་གསལ་སྟོན་གནང་ཡོད་པའི་སྐོར་དུ་གླེང་མོལ་ཞུ་བ་ཞིག་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ལ་ཐའེ་ཝན་གྱི་རང་དབང་མང་གཙོས་རྒྱ་ནག་ལ་ཤུགས་རྐྱེན་ཐེབས་ཐབས་གངས་ལྗོངས་གླེང་སྟེགས་ཟེར་བའི་ཚོགས་འདུ་ཞིག་ཐའེ་ཝན་ནང་ཚོགས་འདུ་དེའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་བཞུགས་སྒར་དྷ་རམ་ས་ལ་ནས་ལོ་བྷེ་ལགས་ཀྱིས་བཏང་འབྱོར་བྱུང་བ་དེ་སྙན་སྒྲོན་ཞུ་གི་ཡིན། ཐའེ་ཝན་དོན་གཅོད་ཀྱིས་གོ་སྒྲིག་གནང་སྟེ་ཐའེ་ཝན་གྱི་རྒྱལ་ས་ཐའེ་པེ་རུ་གངས་ལྗོངས་གླེང་སྟེགས་སམ་ཐའེ་ཝན་དམངས་གཙོའི་ཆབ་སྲིད་ཀྱིས་རྒྱ་ནག་གི་ཆབ་སྲིད་འགྱུར་ལྡོག་ལ་ལམ་ཁྲིད་ཇི་ལྟར་བྱེད་དགོས་པ་གི་སྐོར་རེད། སྤྱི་ལོ་ཉིས་སྟོང་ཉེར་བཞི་ལོ་གི་ཐུན་མོང་གི་གཞི་རྟེན་འཚོལ་བའི་རྒྱལ་སྤྱིའི་བོད་ཀྱི་བགྲོ་གླེང་ཞིག་སྤྱི་ཟླ་དང་པོ་གི་ཚེས་པ་བཅུ་བཞི་ནས་བཅོ་ལྔ་ཉི་མ་གཉིས་ཀྱི་རིང་ལ་གནང་ཡོད་ཅིང། ཐའེ་ཝན་དོན་གཅོད་དུ་འབའ་བ་སྐལ་བཟང་རྒྱལ་མཚན་ལགས་ནས་རྒྱ་ནག་གི་བཙན་དབང་འོག་དཀའ་ངལ་འཕྲད་པ་གི་བོད་དང་ཡུ་གུར་ལྷོ་སོག་པོ་དང་མན་ཇུ་སོགས་ཀྱི་ཐུན་མོང་གི་དཀའ་ངལ་སེལ་ཐབས་སུ། ཚོགས་འདུ་དེ་ནི་ཐའེ་ཝན་གྱི་རང་དབང་དམངས་གཙོས་རྒྱ་ནག་ལ་ཤུགས་རྐྱེན་ཐེབས་ཐབས་ཀྱི་ཆེད་དུ་མཉམ་རུབ་གནང་སྟངས་སོགས་ཀྱི་སྐོར་ཡིན་པ་འགྲེལ་བརྗོད་གནང་གི་འདུག། ཨ་ནི་ཚོགས་འདུ་དེ་ག་རེ་གཙོ་བོ་ཞུས་པ་ཡིན་ན་ཐའེ་ཝན་གྱི་རང་དབང་དམངས་གཙོ་དེ་འདྲ་ཡག་པོ་ཞིག་ཐོག་ལ་རྒྱ་གི་སྐད་ཡིག་ཤེས་ས་གི་ནང་ལ་ང་ཚོ་དཀའ་ངལ་འཕྲད་མཁན་ཚང་མ་མཉམ་དུ་འཛོམས་ཡག་ཡོད་པ་དང་དེ་འདྲ་ནང་བཞིན་གྱི་མཉམ་དུ་ཨ་ནི་མ་འོངས་པ་ལ་གཅིག་ཐུན་མོང་གི་ཐོག་ལ་ནི་ང་ཚོས་ལས་འགུལ་ག་རེ་སྤེལ་ཡག་འདུག། དེ་ནང་བཞིན་གྱི་ལས་འགུལ་སྤེལ་བ་དེ་ཡང་ཐའེ་ཝན་དང་ང་ཚོ་ནང་ཁུལ་གཅིག་པ་ཙམ་མིན་པ་ཞིག་གིས་རྒྱ་ནག་ལ་ཁྱབ་སྟེ་ཨ་ནི་རྒྱ་ནག་ལ་ཤུགས་རྐྱེན་ཐེབས་ཏེ་ན་ང་ཚོ་ད་ལྟ་དཀའ་ངལ་འཕྲད་ཡ་དེ་སེལ་ཡ་ལ་ནུས་པ་ཆེན་པོ་ཅིག་ཐོན་ཡ་གི་རེ་བ་དེ་སྨིན་པ་ཡིན་དུས་དེ་རིང་ང་ཚོ་ཚོགས་འདུ་གི་མཁས་དབང་ཡོངས་རྫོགས་གི་རྩོམ་ཡིག་ཆ་ཚང་དེབ་གཟུགས་སུ་བཀོད་དེ་ཨ་ནི་མ་འོངས་པར་འགྲེམ་སྤེལ་བྱེད་ཀྱི་རེད་ཟེར་ཡ་ཡིན། ཐའེ་ཝན་གྱི་ཆབ་སྲིད་སློབ་ཆེན་གྱི་སློབ་དཔོན་ཆེན་མོ་ལི་ཡུའུ་ཐན་ལགས་ནས་གསུང་བཤད་གནང་སྐབས། སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོ་ཙམ་ནས་རྒྱལ་སྤྱིའི་ནང་རྒྱལ་ཁབ་ཕན་ཚུན་གྱི་འབྲེལ་བ་གི་ངོ་བོར་བཞག་མིན་ཅི་ལྟར་ཡང། ཐའེ་ཝན་ནི་དམངས་གཙོའི་ལམ་ལུགས་ཀྱི་འཛིན་སྐྱོང་གི་ཡུལ་གྲུ་ཞིག་ཡིན་པར་ངོས་འཛིན་འབྲེལ་ལམ་ཡོངས་གྲགས་གནང་བསྡད་པ་དང། དམངས་གཙོའི་ལམ་ལུགས་ལག་བསྟར་དང་དཔལ་འབྱོར་ཡར་རྒྱས་གང་ཅི་གི་ཐོག་ནས། ཐའེ་ཝན་ནི་འཛམ་གླིང་སྤྱི་དང་ཁྱད་པར་ཨེ་ཤ་གི་ཡུལ་གྲུ་རྩེ་གྲས་ཁག་གི་ནང་སླེབས་ཀྱི་ཡོད་པས།

མཉམ་འབྲེལ་རྒྱལ་ཚོགས་ཀྱིས་འགྲོ་བ་མིའི་ཐོབ་ཐང་གི་ཡོངས་བསྒྲགས་སུའང་དང་པོར་འགྲོ་བ་མིའི་བདག་དབང་གི་སྐོར་ངོས་འཛིན་གནང་ཡོད་པ་བཞིན། དེ་ཚོ་བོད་དུ་རང་བཙན་བྱས་ནས་བོད་ནང་གི་མི་རིགས་གཞན་དག་ཕྱིར་ཕུད་གཏོང་རྒྱུ་དང། བོད་མི་ཁོ་ནར་རང་བཙན་གྱི་སྐད་ཆ་མིན་པར། བོད་ཀྱི་ས་ཁུལ་དེའི་ས་ཁོངས་ཀྱི་བདག་དབང་བདག་ཐོབ་ཀྱི་སྐད་ཆ་བཤད་ཀྱི་ཡོད་པ་སོགས། མདོར་ན་ངོས་ཀྱི་རེ་བར་ང་ཚོས་སུན་ཀྲུང་ཧྲན་གྱི་བསམ་བློའི་ནང་གི་དགོས་མཁོ་ཡོད་པ་གི་ལེགས་ཆ་ལེན་པ་དང། ཁོང་གི་དགོངས་པའི་ནང་མ་འཁོར་བ་གི་བསམ་བློ་གསར་བའི་རིགས་ཀྱང་ལྷན་འགྱུར་གྱིས་རྒྱ་ནག་དམངས་གཙོའི་ལམ་དུ་འཁྲིད་པར་རྒྱ་ནག་ལ་འཐབ་རྩོད་བྱ་དགོས་པར་མཐོང་ཞེས་གསུངས་ཡོད་ཅིང།

ཡང་ཐའེ་ཝན་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་ནས་ཟླ་ཤས་ཀྱི་ནང་འོས་བསྡུ་གི་འགྲན་རྩོད་དང་ཕན་ཚུན་སྐྱོན་བརྗོད་ཀྱི་ཟང་ཟིང་སོགས་ཆགས་མིན་ལ་མ་ལྟོས་པར། མཐའ་མཇུག་ཐའེ་ཝན་མི་མང་གིས་སོ་སོའི་སྲིད་འཛིན་དང་གྲོས་ཚོགས་འཐུས་མི་ཚང་མ་བདམས་ཐུབ་པ་ནི། ཐའེ་ཝན་གྱི་དམངས་གཙོའི་རྒྱལ་ཁ་རེད་ཅེས་འགྲེལ་བརྗོད་གནང་གི་འདུག། ད་ནི་ཐའེ་ཝན་མི་མང་གིས་ཁ་སང། ད་ཟླ་གཉིས་གསུམ་ཅིག་གི་ནང་ལ་ད་འོས་བསྡུ་གི་འགྲན་རྩོད་དང།

འབྲས་སྤུངས་སྒོ་མང་གྲྭ་ཚང་གི་དགེ་འདུན་པ་ཞལ་གྲངས་བརྒྱད་ཀྱིས་རྡོ་ཚོན་དཀྱིལ་འཁོར་བཞེངས་གནང་བ་དང་ཞལ་འདོན་སོགས་གསུང་སྒྲུབ་གནང་འདུག་དེ་ཡང་ས་གནས་ཀྱི་བརྙན་འཕྲིན་ལས་ཁང། Spectrum དགུ་པ་ཞེས་པས་འདི་ཟླའི་ཚེས་དགུ་ཉིན་གནས་ཚུལ་རྒྱང་སྲིང་གནང་དོན་ལྟར་ན་རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་ཆགས་ནང་གི་བྱེས་ཀྱི་གདན་ས་ཆེན་པོ་འབྲས་སྤུངས་སྒོ་མང་གྲྭ་ཚང་གི་དགེ་འདུན་པ་ཞལ་གྲངས་བརྒྱད་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་གྲོང་ཁྱེར་འདིའི་ནང་ཆེད་ཕེབས་གནང་སྐབས་འཛམ་གླིང་ཞི་བདེའི་ཆེད་ཀྱི་རྡོ་ཚོན་དཀྱིལ་འཁོར་བཞེངས་གནང་བ་དང་ད་རེས་ཁོང་རྣམས་ཀྱིས་ཤེས་རབ་ཀྱི་ལྷའི་དཀྱིལ་འཁོར་བཞེངས་གནང་འདུག་ཁོང་རྣམས་ཀྱིས་ཨ་རིའི་ལྷོ་ཕྱོགས་མངའ་སྡེ Florida ནང་གི་སྐོར་སྐྱོད་དེ་བཞིན་འདི་ཟླའི་ཚེས་བཅུ་ཉིན་ནས་དབུ་འཛུགས་གནང་སྟེ་ཐོག་མར་མང་ཚོགས་ལ་སྒོམ་སྐྱོན་སྟངས་སྐོར་སློབ་ཁྲིད་གནང་རྒྱུའི་མཛད་སྒོ་ཞིག་གནང་བ་དང། ཕྱི་ཚེས་བཅུ་གཅིག་ཉིན་བོད་ཀྱི་དཔེ་གསར་ཆས་གོས་འགྲེམས་སྟོན་གནང་འདུག་ལ། དེ་ནས་ཕྱི་ཚེས་བཅུ་གསུམ་ཉིན། རྡོ་བའི་ཐོག་མ་ཎི་ཡིག་བརྐོས་དང་ཕྲེང་བ་བཟོས་གནང་འདུག། དགེ་འདུན་པ་རྣམས་ཀྱི་ཁོངས་ནས་དགེ་བཤེས་ཆོས་ལྡན་ལགས་ཀྱིས་རང་ཉིད་ངོ་སྤྲོད་གནང་བ་དང་ཁོང་དགུང་ལོ་བཅུ་གཅིག་ལ་ཕེབས་སྐབས་ཆོས་ཞུགས་གནང་བ་དང་ད་ཆ་ཁོང་དགུང་གྲངས་ལྔ་བཅུར་ཕེབས་སྐོར་གསུངས་དོན།

འདིའི་ཕན་ཡོན་སྐོར་དགེ་བཤེས་ཆོས་ལྡན་ལགས་ཀྱིས་མུ་མཐུད་ནས་གསུངས་དོན། so become a very improved very intelligent།
དེ་ལ་བརྟེན་ནས་རང་ཉིད་ཀྱི་ཤེས་རབ་རྒྱས་ནས། རིག་པ་རྣོ་པོ་ཆགས་རྒྱུ་ཡིན་སྐོར་གསུངས་འདུག་དེ་ནས་ཕྱི་ཚེས་བཅུ་གསུམ་ཉིན་དཀྱིལ་འཁོར་མར་ཞུས་ནས་ཆུ་ལ་བཤམས་གནང་འདུག་པས་དེས་སྟོང་པ་ཉིད་མཚོན་གྱི་ཡོད་པ་དང། ཚང་མ་མི་རྟག་པ་ཡིན་པ་མཚོན་གྱི་ཡོད་སྐོར་དགེ་བཤེས་ཆོས་ལྡན་ལགས་ཀྱིས་དེ་དུས་ཨ་རིའི་མང་ཚོགས་ལ་འགྲེལ་བཤད་བསྐྱོན་གནང་འདུག།
This is all temporary། Yeah so impermanent། དེ་དང་དུས་མཚུངས་འབྲས་སྤུངས་སྒོ་མང་གྲྭ་ཚང་གི་དགེ་འདུན་པ་རྣམས་ཀྱིས་ས་གནས་མི་མང་ལ་བོད་ཀྱི་ཆོས་དང་རིག་གཞུང་གི་ཆ་ཤས་ཤིག་འགྲེམས་སྟོན་སོགས་གནང་བ་དང་དེ་ལ་བརྟེན་ནས་གྲྭ་ཚང་ཆེད་དཔལ་འབྱོར་འདུ་འགོད་ཀྱང་གནང་ཡོད་པའི་གནས་ཚུལ་འདུག།
ཐའེ་ཝན་ནང་མང་གཙོའི་ལམ་ལུགས་ཀྱི་ཐོག་ནས་འོས་བསྡུའི་ལས་དོན་ལམ་ལྷོང་ལྡན་པའི་ངང་མཇུག་སྒྲིལ་ཐུབ་པར་ཨ་མེ་རི་ཁའི་གྲོས་ཚོགས་ཀྱི་ངོས་ནས་འཚམས་འདྲི་གནང་ཡོད་འདུག་དེ་ཡང་ཨ་མེ་རི་ཁའི་གྲོས་ཚོགས་འོག་མའི་ནང་ཨ་རི་དང་རྒྱ་ནག་དབར་འཐབ་ཇུས་ལས་དོན་ཚོགས་ཆུང་གི་ཚོགས་མི་སྤྱི་མཐུན་ཚོགས་པའི་སྐུ་ཞབས Mike Gallagher མཆོག་དང་དམངས་གཙོ་ཚོགས་པའི་འཐུས་མི་སྐུ་ཞབས Raja Krishnamoorthi རྣམ་གཉིས་མཚན་ཐོག་གསར་འགོད་སྤྱི་བསྒྲགས་ཤིག་སྤེལ་གནང་ཡོད་པ་དེའི་ནང། ང་ཚོས་ཐའེ་ཝན་མི་དམངས་ཚོར་འོས་བསྡུ་དྲང་བདེན་ངང་ལམ་ལྷོང་ལྡན་པ་ཞིག་བྱུང་བར་འཚམས་འདྲི་ཡོད་ལ། ཐའེ་ཝན་གྱི་ངོས་ནས་སྲིད་དབང་གཅིག་སྡུད་པའི་ངོས་ནས་ཡང་སེ་གནོན་ཤུགས་སྤྲད་མིན་ལ་མ་ལྟོས་པར། མང་གཙོའི་ལམ་ལུགས་བརྟན་པོ་དང་ཞུམ་པ་མེད་པའི་ཐོག་ནས་གདོང་ལེན་བྱས་པའི་སྙིང་སྟོབས་ལ་བསྔགས་བརྗོད་ཡོད་ཅེས་བཀོད་འདུག་ཡང་གོང་ཞུས་སྤྱི་བསྒྲགས་དེའི་ནང་མུ་མཐུད་ནས་གསར་དུ་བདམས་ཐོན་བྱུང་བའི་སྲིད་འཛིན། Lai Ching-te། མཆོག་དང། ཚོགས་པ་ཚང་མའི་གྲོས་ཚོགས་འཐུས་མི། རྒྱལ་ཁ་ཐོབ་མཁན་ཚང་མར་འཚམས་འདྲི་ཡོད་ལ་ང་ཚོའི་དབར་འབྲེལ་བ་ཟབ་ཏུ་གཏོང་ཐབས་སུ་སྲིད་འཛིན་གསར་པ་དང་མ་འོངས་པར་མཉམ་ལས་བྱེད་རྒྱུའི་ངང་སྒུག་ཞུ་གི་ཡོད། དེ་དང་ཕྱོགས་མཚུངས་སྲིད་འཛིན་ཟུར་པ་ཚའེ་ཡི་ཝིང་མཆོག་གིས་འདས་པའི་ལོ་ངོ་བརྒྱད་ཙམ་རིང་ང་ཚོའི་མཉམ་འབྲེལ་བ་ཧ་ཅང་ཡག་པོ་བཞག་གནང་བར་ཐུགས་རྗེ་ཆེ་ཞུས་པ་དང་སྦྲགས་མ་འོངས་པར་ཕྱག་ལས་ག་རེ་གནང་ཡང་ལམ་ལྷོང་ཡོང་བའི་སྨོན་འདུན་ཡོད། ད་ག་ནང་བཞིན་སྲིད་འཛིན་གསར་པའི་མཉམ་མ་འོངས་པར་མཉམ་འབྲེལ་བྱེད་རྒྱུར་ཨ་རིའི་ངོས་ནས་རྒྱབ་སྐྱོར་སྔར་བཞིན་བྱེད་རྒྱུའི་ཆོད་སེམས་བརྟན་པོ་ཡོད་ཅེས་གསུངས་ཏེ་ཐའེ་ཝན་དམངས་གཙོ་ཚོགས་པའི་སྲིད་འཛིན་གསར་པ་དང་ད་ག་ནང་བཞིན་གྲོས་ཚོགས་འཐུས་མི་ཐའེ་ཝན་མི་མང་བཅས་པར་དམངས་གཙོའི་ལམ་ལུགས་ཀྱི་ཐོག་ནས་འོས་བསྡུའི་ལས་དོན་ལམ་ལྷོང་ལྡན་པའི་ངང་མཇུག་སྒྲིལ་ཐུབ་པར་ཨ་མི་རི་ཀའི་གྲོས་ཚོགས་ངོས་ནས་འཚམས་འདྲི་གནང་འདུག། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཁེ་ན་ཏྲའི་ནང་གི་གྲོང་ཁྱེར་ཏོ་རོན་ཏོའི་རྒྱལ་སྤྱིའི་བོད་རང་བཙན་གྱི་ཚོགས་ཆེན་ཐེངས་བདུན་པ་གོ་སྒྲིག་ཚོགས་ཆུང་གིས་རྩོམ་པ་པོ་འཇམ་དབྱངས་ནོར་བུ་ལགས་དང་དོན་གྲུབ་ལྷ་དར་ལགས་གཉིས་གྲོང་ཁྱེར་དེའི་ནང་གདན་ཞུས་ཀྱིས་བོད་རང་བཙན་དང་བོད་མིའི་མདུན་ལམ་ཞེས་པའི་བརྗོད་གཞིའི་ཐོག་བགྲོ་གླེང་ཞིག་སྤྱི་ཟླ་དང་པོའི་ཚེས་བཅུ་གསུམ་སྟེ་རེས་གཟའ་སྤེན་པའི་ཉིན་གོ་སྒྲིག་ཞུས་འདུག། བགྲོ་གླེང་འདི་གོ་སྒྲིག་ཞུ་དགོས་དོན་གཙོ་བོ་ནི་རྒྱལ་སྤྱིའི་བོད་རང་བཙན་ཚོགས་ཆེན་ཐེངས་དྲུག་པ་དེ་བཞིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བརྒྱད་པའི་ཚེས་བཅུ་དྲུག་ནས་བཅུ་དགུ་བར་ཉིན་གྲངས་གསུམ་རིང་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་ཚོགས་གནང་སྐབས་ཚོགས་ཆེན་ཐེངས་བདུན་པ་དེ་བཞིན་ཁེ་ན་ཏྲའི་གྲོང་ཁྱེར་ཏོ་རོན་ཏོའི་ནང་གནང་རྒྱུའི་སྤྱི་མོས་ཐག་གཅོད་བྱུང་བ་ལྟར་ས་གནས་གོ་སྒྲིག་ཚོགས་ཆུང་གིས་འདི་ལོའི་སྤྱི་ཟླ་བདུན་པའི་ཚེས་བཅུ་གསུམ་དང་བཅུ་བཞི་ཚེས་བཅོ་ལྔ་བཅས་ཉིན་གྲངས་གསུམ་རིང།

གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་གི་ཕྱི་སྲིད་བློན་ཆེན་གྱིས་ཐའེ་ཝན་རང་བཙན་ལོགས་སུ་བཟོ་རྒྱུའི་ལས་འགུལ་སྤེལ་བ་ཡིན་ན་དེར། མཇུག་འབྲས་ཚབས་ཆེན་ཡོང་རྒྱུ་ཡིན་ལུགས་ཉེན་བརྡ་བཏང་འདུག་དེ་ཡང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱིས་ཁ་ས། ཁེ་རོའི་ནང་ཨི་ཇིབ་ཀྱི་ཕྱི་སྲིད་བློན་ཆེན་མཆོག་དང་ཟུང་འབྲེལ་གྱིས་གསར་འགོད་ལྷན་ཚོགས་བསྐོང་ཚོགས་གནང་བའི་སྐབས། ཐའེ་ཝན་ནང་འོས་བསྡུའི་གྲུབ་འབྲས་ག་འདྲ་ཞིག་ཐོན་ཡོད་རུང་རྒྱ་ནག་གཅིག་ཅེས་པའི་འོག་ཐའེ་ཝན་ནི་རྒྱ་ནག་གི་ཆ་ཤས་ཡིན་པའི་དངོས་ཡོད་གནས་སྟངས་ལ་སུས་ཀྱང་འགྱུར་བ་གཏོང་ཐུབ་ཀྱི་མ་རེད་ལ། ཐའེ་ཝན་རང་བཙན་ལོགས་སུ་བཟོ་རྒྱུའི་ལས་འགུལ་སྤེལ་བ་ཡིན་ན་དེ་ནི་ཁ་བྲལ་གྱི་ལས་འགུལ་ཞིག་ལ་ངོས་འཛིན་བྱེད་ཀྱི་རེད་ལ། དེ་ཚོར་ཁྲིམས་དང་ལོ་རྒྱུས་གཉིས་ཀའི་ཐོག་ནས་ཉེས་པ་ཆེན་པོ་ཕོག་རྒྱུ་མ་གཏོགས་ཡོད་མ་རེད་ཅེས་གང་ལྟར་ཐའེ་ཝན་རྒྱལ་ཁབ་ལོགས་སུ་དེ་སྔ་ཡང་མ་རེད་ལ་མ་འོངས་པར་ཡང་ཡོང་ཐབས་ཡོད་མ་རེད་ཅེས་འགྲེལ་བརྗོད་བྱས་འདུག་དེ་དང་ཕྱོགས་མཚུངས་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱིས་མུ་མཐུད་ནས་གསར་འགོད་ལྷན་ཚོགས་དེའི་སྐབས་ཐའེ་ཝན་རང་བཙན་ལོགས་སུ་རྩོད་ཐབས་ཀྱི་ལས་འགུལ་སྤེལ་མཁན་ཚོ་ནི་ཐའེ་ཝན་གྱི་འཐབ་ཕྱོགས་གཅིག་གྱུར་གྱི་མི་མང་ཚོ་དང་རྒྱ་ནག་རྒྱལ་ཁབ་ཀྱི་ཁེ་ཕན་ལ་ཉེན་ཁ་བཟོ་གཞིའི་བྱ་སྤྱོད་ཞིག་རེད་ལ་དེས་ཚོ་ཁག་གཉིས་ཀྱི་ཞི་བདེ་བརྟན་ལྷིང་ལའང་དོ་ཕོག་འགྲོ་གཞི་ཞིག་ཀྱང་རེད་ཅེས་འགྲེལ་བརྗོད་བྱས་པ་སོགས་ཉི་མ་ག་ཤས་གོང་རྒྱ་ནག་གིས་ཐའེ་ཝན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ལའེ་འོས་འཕང་རྒྱུ་མེད་པའི་དངོས་ཤུགས་བརྒྱུད་གསུམ་ནས་ཐབས་ཤེས་བྱེད་མིན་ལ་མ་ལྟོས་པར་ཁོང་ལ་རྒྱལ་ཁ་ཐོབ་ཡོད་པ་རེད། སྤྱིར་བཏང་རྒྱ་ནག་གིས་རྒྱུན་དུ་ཐའེ་ཝན་ནི་རྒྱ་ནག་གི་ཁ་འབྲལ་ཐབས་མེད་པའི་ཆ་ཤས་ཤིག་ཡིན་པ་དང་སྔ་ཕྱི་མ་གཏོགས་སྐམ་ས་ཆེན་པོ་དང་ཟླ་སྒྲིལ་གཏོང་རྒྱུ་ཡིན་ལུགས་དང་རྒྱལ་སྤྱིའི་ངོས་ནས་ཐའེ་ཝན་རང་བཙན་ལོགས་སུ་ཡིན་པའི་ངོས་འཛིན་བྱས་པ་ཡིན་ན་དེ་དང་མཉམ་དུ་རྒྱ་ནག་གི་འབྲེལ་བ་མཚམས་འཇོག་བྱེད་རྒྱུ་ཡིན་ལུགས་བཤད་ནས་གནོན་ཤུགས་སྤྲད་ཀྱི་ཡོད་པ་རེད།
ཡང། སུད་སིའི་ཕྱི་དྲིལ་དཔོན་རིགས་ཤིག་གིས་རྒྱ་ནག་དེ་བཞིན་ར་ཤི་ཡ་དང་ཡུཀ་རེན་གཉིས་བར་གྱི་དམག་འཁྲུག་མཚམས་འཇོག་ཡོང་བའི་འབོད་མོལ་ནང་ངེས་པར་དུ་ཞུགས་དགོས་སྐོར་གསུངས་འདུག་དེ་ཡང་སུད་སིའི་གྲོང་ཁྱེར་དཱ་ཝོས་ནང་འཛམ་གླིང་གི་དཔལ་འབྱོར་གྱི་གླེང་སྟེགས་ཅེས་པའི་ཆེས་མཐོའི་ལྷན་ཚོགས་མ་འཚོགས་གོང་ལ་ཡུཀ་རེན་གྱི་སྲིད་འཛིན་གྱི་ལས་བྱེད་གཙོ་བོ་ཡིན་པ། ཨན་ཀྲི་ཡེར་མཀ་ཞུ་བས་ཡུ་ཀེ་རེན་གྱིས་ར་ཤི་ཡ་དང་ཡུ་ཀེ་རེན་གཉིས་བར་གྱི་དམག་འཁྲུག་མཚམས་འཇོག་ཡོང་བའི་ཚོགས་འདུའི་ནང་ར་ཤི་ཡའི་མཐུན་ཕྱོགས་རྒྱལ་ཁབ་རྒྱ་ནག་མཉམ་ཞུགས་དགོས་པ་གལ་ཆེ་ཡིན་སྐོར་གསུངས་འདུག་རྒྱ་ནག་གི་སྲིད་བློན་ལི་ཆང་ཡིས་རྒྱ་མིའི་སྐུ་ཚབ་འཐུས་མི་སྣེ་ཁྲིད་ནས་དཱ་ཝོས་ལ་གཟའ་འཁོར་འདིའི་ནང་ཡོང་རྒྱུ་ཡིན་སྟབས་ཡུ་ཀེ་རེན་གྱི་སྲིད་འཛིན་ཛེ་ལན་སི་ཀི་ལགས་ཀྱིས་རྒྱ་ནག་གི་སྲིད་བློན་ལི་དང་མཇལ་འཕྲད་གནང་རྒྱུ་ཡིན་མིན། ཡེར་མཀ་ལགས་ལ་གནད་འདྲི་ཞུས་པར་ཁོང་གིས་སྲིད་འཛིན་ཛེ་ལན་སི་ཀིའི་མཛད་རིམ་མཐའ་མ་དེ་ཁོང་ནས་གཟིགས་མེད་པས་ན་རྗེས་སུ་ལྟ་ཆོག་གི་རེད་ཅེས་ལན་འདེབས་གནང་འདུག་ཡུ་ཀེ་རེན་གྱི་སྲིད་འཛིན་ཛེ་ལན་སི་ཀི་མཆོག་ཀྱང་སུད་སིའི་རྒྱལ་ས་བྷན་ལ་ད་རིང་རེས་གཟའ་ཉི་མའི་ཉིན་ཕེབས་གནང་སྟེ་སུད་སིའི་སྲིད་འཛིན་ཡོའུ་ལ་ཨེམ་ཧཱར་མཆོག་གི་ལྷན་དུ་མཇལ་འཕྲད་གནང་འཆར་འདུག། སུད་སི་དབུས་གཞུང་གི་དཔོན་རིགས་མཐོ་གྲས་ཨིག་ན་ཛིའོ་ཀཱ་སིས་མཆོག་གིས་རེས་གཟའ་ཉི་མའི་ཉིན་གྱི་གྲོས་བསྡུར་ནང་མཉམ་ཞུགས་གནང་ཡོད་པ་དང་ཁོང་གིས་ཡུག་ཀེ་རེན་ནང་གི་དམག་འཁྲུག་དེ་མཚམས་འཇོག་ཡོང་ཕྱིར་ང་ཚོས་ག་རེ་བྱེད་དགོས་ཀྱང་ངེས་པར་དུ་བྱེད་དགོས་ཀྱི་འདུག་ཅེས་གསར་འགོད་ལྷན་ཚོགས་ཤིག་ཐོག་གསུངས་འདུག་ལ་རྒྱ་ནག་གིས་འདིའི་ནང་ལས་འགན་ཆེན་པོ་འཁུར་ཐུབ་རྒྱུ་ཡིན་སྟབས་ང་ཚོས་རྒྱ་ནག་མཉམ་དུ་ལས་ཀ་བྱ་རྒྱུའི་ཐབས་ལམ་ཞིག་འཚོལ་དགོས་ཀྱི་འདུག་ཅེས་ཀྱང་གསུངས་ཡོད་པའི་གནས་ཚུལ་འདུག།
ཨ་མི་རི་ཀའི་ཝིར་ཇི་ནི་ཡ་མངའ་སྡེའི་ནང་ཝི་ཏེག་ཞེས་དྭང་བླངས་བོད་དོན་ཞུ་གཏུག་ལས་འགུལ་གསར་འཛུགས་ཀྱི་འདུ་འཛོམས་ཐོག་མ་དེ་གནང་ཡོད་པ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་བཀའ་ཤག་སྐབས་བཅུ་དྲུག་པས་ཝི་ཏེག་གམ་དྭང་བླངས་བོད་དོན་ཞུ་གཏུག་ལས་འགུལ་གསར་གཏོད་གནང་བ་བཞིན་ད་ཆ་འཛམ་གླིང་གི་ས་གནས་གང་སར་དྭང་བླངས་བོད་དོན་ཞུ་གཏུག་གི་སྡེ་ཁག་ཟུར་འཛུགས་གནང་ཡོད་པ་རེད། ཁ་ས་གཟའ་ཉི་མའི་ཉིན་ཨ་རིའི་ཝིར་ཇི་ནི་ཡ་མངའ་སྡེའི་ནང་ཞུ་གཏུག་གི་ལས་འགུལ་གསར་འཛུགས་ཀྱི་གསལ་བསྒྲགས་གནང་ཡོད་པ་དང་ལས་འགུལ་སྣེ་ཁྲིད་པ་ས་གནས་བོད་རིགས་གཞོན་སྐྱེས་བསྟན་འཛིན་ཚེ་སྒྲུབ་ལགས་ཀྱིས་དབུ་འབྱེད་གནང་བའི་སྐབས་ཨ་རིའི་དབུས་གཞུང་དང་མངའ་སྡེའི་དཔོན་རིགས་ལ་བོད་དོན་ཞུ་གཏུག་གི་ལས་འགུལ་སྤེལ་དང་སྤེལ་བཞིན་ཡོད་ཀྱང་མི་མང་དང་མངའ་སྡེ་གཞུང་གི་དབར་ལ་ཡོད་པའི་གྲོང་སྡེ་དང་གྲོང་ཁྱེར་སོགས་ཀྱི་དཔོན་རིགས་ཚོར་བོད་དོན་ཞུ་གཏུག་གནང་མཁན་མེད་པར་ཟམ་པ་ཆད་ཡོད་པ་ལྟ་བུ་དེ་མཐུད་རྒྱག་རྒྱུའི་ཆེད་དུ་ལས་རིམ་གསར་གཏོད་གནང་བ་ཞིག་ཡིན་པའི་སྐོར་འགྲེལ་བརྗོད་གནང་འདུག་ཁོང་གིས་ད་དུང་ཝིར་ཇི་ནི་ཡ་མངའ་སྡེའི་རྫོང་ཁག་གི་སློབ་གྲྭ་ཁག་གི་ནང

གྲོགས་པོ་གྲོགས་མོ་མང་པོ་ཐུག་གི་ཡོད་དུས་སློབ་གྲྭར་ཡོང་རྒྱུར་དགའ་མོས་ཆེན་པོ་བྱེད་ཀྱི་ཡོད་པའི་སྐོར་འགྲེལ་བརྗོད་གནང་འདུག་ད་ག་ན་བཞིན། མུ་མཐུད་ནས་དངོས་ཡོད་གནས་སྟངས་ངོ་སྤྲོད་སླད་འཇིགས་བྲལ་ཞེས་པའི་གློག་བརྙན་ཞིག་ཀྱང་གཟིགས་འབུལ་ཞུས་འདུག་འཆར་གཞི་གཞིར་བཟུང་ལྟར་ན་རིམ་པས་ཝིར་ཇི་ནི་ཡ་མངའ་སྡེའི་ཝི་ཏེག་ཞེས་པའི་དྭང་བླངས་བོད་དོན་ཞུ་གཏུག་ལས་འགུལ་ནང་འཛུལ་ཞུགས་གནང་མཁན་གྱི་ཚོགས་མི་བསྡུ་རུབ་གནང་རྒྱུ་དང་ལས་འགུལ་བ་ཚོའི་འཇོན་ཚོད་ལ་གཞིགས་པའི་མངའ་སྡེའི་ནང་གི་གཞུང་འཛིན་སྡེ་ཁག་གི་ཐོག་ལ་ཉམས་ཞིབ་གནང་རྒྱུ་དངོས་སུ་ལས་འགུལ་གྱི་ཆེད་དུ

རྣམ་པ་ཚོས་ད་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་དེ་སྙན་སྒྲོན་ཞུ་གི་ཡིན་བོད་ཀྱི་སྲོལ་རྒྱུན་གྱི་རི་མོའི་སྒྱུ་རྩལ་ནི་ཆོས་ལུགས་ཀྱི་དད་པ་དང་རིག་གཞུང་གི་ཤུལ་བཞག་སྒྱུ་རྩལ་གྱི་རྩལ་བཅས་ཀྱི་མཚོན་བྱེད་ཐུན་མོང་མ་ཡིན་པ་ཞིག་ཡིན་ཏེ་བོད་ཕྱི་ནང་གཉིས་ནས་ལྷ་བྲིས་པ་མང་དག་ཞིག་གིས་བོད་བརྒྱུད་ནང་བསྟན་གྱི་རི་མོ་སྒྱུ་རྩལ་གཅེས་སྲུང་གནང་དང་གནང་བཞིན་ཡོད་པ་རེད་ད་རེས་ལེ་ཚན་འདིའི་ནང་ལྷ་འབྲི་བ་སྐལ་བཟང་དམ་ཆོས་ལགས་སུ་ཁོང་གིས་དབུ་བཙུགས་གནང་བའི་སྐལ་བཟང་བོད་ཀྱི་སྲོལ་རྒྱུན་ཐང་བྲིས་སྒྱུ་རྩལ་དར་སྤེལ་གླིང་གི་ཐོག་མའི་དམིགས་ཡུལ་དང་ལྷ་འབྲི་བ་ཚོས་ངེས་པར་དུ་སེམས་ལ་བཅངས་དགོས་མེད་སོགས་ཀྱི་ཐད་སྒྲོལ་མ་ལྷ་མོ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད།
ལྷ་ཡི་རི་མོ་འབྲི་ཡ་འདི་ཕྱག་དང་མཆོད་འབུལ་གྱི་རྣམ་པ་ཞིག་རེད། ཐང་གའི་ནང་དོན་གྱི་ཐད་ནས་མང་ཆེ་བ་ཆོས་ལུགས་དང་ལོ་རྒྱུས། རིག་གནས་སྒྱུ་རྩལ་སོགས་དང་འབྲེལ་བ་ཡོད་རེད། ད་ག་ནང་བཞིན་བོད་དུ་ཤེས་རིག་དར་ཚུལ་དང། ད་ལོ་རྒྱུས་འཕེལ་རྒྱས་ཀྱི་གནས་ཚུལ་བཅས་མཚོན་གྱི་ཡོད་རེད། ཐེངས་འདིའི་ལེ་ཚན་ནང་ལོགས་ལ་རྒྱ་གར་དྷརམ་ས་ལ་ལ་རྟེན་གཞི་བྱས་པའི་སྐལ་བཟང་བོད་ཀྱི་སྲོལ་རྒྱུན་ཐང་བྲིས་སྒྱུ་རྩལ་དར་སྤེལ་གླིང་དབུ་འཛུགས་གནང་མཁན་དང་འགན་འཛིན། ལྷ་བྲིས་པ་སྐལ་བཟང་དམ་ཆོས་ལགས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཐེངས་འདིའི་ལེ་ཚན་ལ་བོད་ཀྱི་སྲོལ་རྒྱུན་ལྷ་བྲིས་ཐད་ལ་བཀའ་མོལ་གནང་གར་ཕེབས་ཡོད། ཁོ་རང་ནི་བོད་ཁྱིམ་གྱི་ལྷ་བྲིས་སྡེ་ཚན་ནང་འཛུལ་ཞུགས་གནང་རྗེས་ལོ་དྲུག་རིང་ལྷ་བྲིས་སྦྱངས་པ་དང། དེ་ནས་བོད་ཀྱི་དཔེ་མཛོད་ཁང་ནས་ལྷ་བྲིས་ལོ་བཞི་རིང་སྦྱངས་རྗེས་ཁྱོན་བསྡོམས་ལོ་བཅུ་རིང་ལྷ་བྲིས་ཆེད་སྦྱོང་གནང་ཡོད་པ་རེད་འདུག་ཁོང་གིས་ད་དུང German France། སི་པེན། ཨོ་སི་ཀྲེ་ལི་ཡ་སོགས་རྒྱལ་ཁབ་ཕྱི་ནང་དུའང་ལྷ་འབྲི་རུ་ཕྱིན་འདུག་ཕྱིས་སུ་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོའི་ནང་རྡ་རམ་ས་ལ་ལ་སྐལ་བཟང་བོད་ཀྱི་སྲོལ་རྒྱུན་ཐང་བྲིས་སྒྱུ་རྩལ་དར་སྤེལ་གླིང་འདི་བཙུགས་གནང་རྗེས། ལྷ་བྲིས་དགེ་ཕྲུག་རེ་ཟུང་སྐྱེད་སྲིང་གནང་བའི་ཞོར་དུ་མུ་མཐུད་ནས་ལྷ་བྲིས་གནང་གི་འདུག་སྐལ་བཟང་དམ་ཆོས་ལགས་ད་ཁྱེད་རང་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཐེངས་འདིའི་ལེ་ཚན་ལ་མཉམ་ཞུགས་གནང་བར་འཚམས་འདྲི་ཞུ་བ་དང་སྦྲགས། ཐོག་མར་དེ་ཁྱེད་རང་གིས་ད་སྐལ་བཟང་བོད་ཀྱི་སྲོལ་རྒྱུན་ཐང་བྲིས་སྒྱུ་རྩལ་དར་སྤེལ་གླིང་འདི་དབུ་འཛུགས་གནང་དུས་ཙམ་པ་དམིགས་ཡུལ་གང་འདྲ་འདྲ་བོ་ཞིག་འཛིན་པ་རེད་པས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ནི་བོད་ཕྱི་ནང་ཀུན་ན་ཡོད་པའི་ནི་བོད་རིགས་སྤུན་ཟླ་རྒྱ་ཆེ་མི་དམངས་རྣམ་པ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད།

བརྒྱ་དང་བཞི་བཅུ་ཙམ་ལ་ལས་ཀ་སྤྲད་པ་དང་གླ་ཆ་སྤྲད་པ་དང་མཉམ་དུ་ད་འདི་ལ་སླེབས་པ་ཡིན་ན་ཁོ་གླ་ཆ་སྤྲད་དགོས་རེད་ཨ་ནེ་ཁོའི་ལག་ཤེས་ལ་དཔག་པའི་ཐོག་ནས་ལས་ཀ་སྤྲད་དགོས་རེད་མཉམ་དུ་འདྲ་བོ་ཅིག་རེད་དེ་མཉམ་དུ་དེ་དང་མཉམ་དུ་ད་ང་ཚོའི་གཙོ་བོ་ཚོགས་པ་འདི་གི་ངོ་བོ་ཐོག་ནས་སྤྱི་ནོར་འདི ྋགོང་ས ྋསྐྱབས་མགོན་རྒྱལ་དབང་ཐམས་ཅད་མཁྱེན་པ་ཆེན་པོ

ཕུལ་ཡིན། དེ་དང་མཉམ་དུ་སྤྱི་འཐུས་ལྷན་ཁང་གི་ཚོགས་ཁང་གསར་པ་གི་གྲྭ་བ་གྲྭ་ཤག་ཡོངས་རྫོགས་ང་ཚོའི་ངོས་ནས་ཨ་ནེ་རིན་མེད་ཐོག་ནས་འོ་དེ་འདྲ་འདྲ་བོ་བྱས་པའི་ཐོག་ནས་དེ་དང་དེ་མཚོན་པའི་ད་ང་ཚོ་ད་ལྟ་བར་དུ་ལས་ཀ་དེ་དང་དེ་བྱེད་བཞིན་པ་རེད་ཨ་ནེ་ད་ལོ་སྔ་མ་ཉིས་སྟོང་བཅུ་གསུམ་གྱི་ཨ་ནེ་འཁྲུངས་སྐར་གྱི་སྐབས་སུ་ཨ་ནེ་ང་ཚོས་ད་ཅིག

བཅུ་གཉིས་པ་དེ་རེད་བཅུ་གཉིས་ལ་ཨ་ནི་སི་པན་ནས་ང་ཚོས་འགྲེམས་སྟོན་ཞིག་བྱེད་ཐུབ་སོང། ལགས་སེ་ད་ཐང་ག་འབྲི་དུས་ཙམ་པ། ཚོན་ལ་སྐད་ཆ་བཤད་ཡོང་དུས་ཙམ་པ་སེམས་ལ་ག་རེ་ངེས་པར་དུ་ངེས་དགོས་རེད། གལ་ཆེ་ཤོས་དེ་སྤྱིར་བཏང་གི་ཐང་ག་ལ་རིགས་ཁ་ཤས་ཤིག་དམར་ཐང། མཚལ་ཐང། མཚལ་ཐང་དང་དམར་ཐང་གཉིས་ད་གཅིག་པ་རེད། ཨ་ནི་གསེར་གྱི་ཐང་ག། དངུལ་གྱི་ཐང་ག། ཨ་ནི།

ལུགས་སྲོལ་ཅིག་ཡོད་རེད། ལགས་སེ། ད་དེང་སང་བོད་ཕྱི་ནང་གཉིས་ནས་ཐང་ག་འབྲི་མཁན་མང་པོ་ཡོད་དུས་ཙམ་པ། ཁྱེད་རང་གི་དགོངས་ཚུལ་ལ། ཐང་ག་འབྲི་མཁན་ཚོས་སེམས་ལ་ངེས་པར་དུ་ག་རེ་ངེས་དགོས་རེད། ཐང་ག་འབྲི་མཁན་ཁོ་ཚོས་གོ་གཙོ་བོ་སེམས་ལ་ཉར་དགོས་ཡ་དེ། ཡར་རྒྱས་ཀྱི་རྣམ་པ་ལ་མཐའ་ཡོད་པ་མ་རེད་གསར་གཏོད་བྱེད་དགོས་པ་དཔེ་གལ་ཆེན་པོ་རེད་གསར་གཏོད་བྱེད་བ་ལ་ཅིག། ང་ཚོའི་རིག་གཞུང་གི་རྒྱ་ལས་མ་ཡོལ་བ་ཅིག། ད་རིག་གཞུང་འདི་ནི་ཐང་གའི་གཙོ་བོ་ཐིག་རྩ་དང་སྐུ་མདོག་དང་སྒྲུབ་ཐབས་གཅིག་ཡོད་རེད་བ། འོ་དེ་ཚོ་དེ་ཚོ་དང་མ་འགལ་བ་ཅིག་བྱེད་དགོས་པ་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་དེ་དང་མཉམ་དུ་ད་ཅིག་གསར་གཏོད་བྱས་ན་ཅིག་ངེས་པར་དུ་གསར་གཏོད་བྱེད་དགོས་པ་དཔེ་གལ་ཆེན་པོ་རེད་ཨ་ནི་ཁོ་དུས་རབས་དང་མཐུན་པའི་ཐོག་ནས་ཅིག་འགྲོ་ཐུབ་ན་ཁོ་ཡག་པོ་ཡོད་རེད་ཁོ། ཡི། ག་རེ་ཟེར་དགོས་རེད། ཞག་ལྔའི་སྐར་དང་བསྐང་ཡིན་ན་འགྱུར་བ་འགྲོ་གི་རེད་བ། ད་ནི་ང་ཚོའི་ཐང་གའི་འབྲི་ལུགས་འདི་ཡིན་ན་འདྲ་ག་རེ་ཡིན་ན། ཅིག་འགྱུར་བ་ཏན་ཏན་འགྲོ་ཡོང་གི་འདུག། ཡིན་ན་ད་འགྲོ་བ་དེ་ལ། ཅིག། ཁོ་ཐིག་རྩ་དང་ཨ་ནི་སྒྲུབ་ཐབས་དང། འོ་དེ་ཚོ་དེ་ཚོའི་རྒྱ་ལས་མ་འགལ་བ། དེ་ཚོའི་གཞུང་ལུགས་དང་མ་འགལ་བ་ཅིག་དགོས་པ། དཔེ་གལ་ཆེན་པོ་རེད་བརྩི་གི་ཡོད། ཨ་ནི་ཐིག་རྩ་དང་གཞུང་ལུགས་ནི། མ་རེད་ཐིག་རྩ་དང་སྒྲུབ་ཐབས་ནི་ཡོད་ཚད་ཡོད་ཅིག་ལ་ཨ་ནི།

ད་འདྲ་བྲིས་རི་མོ་ནང་བཞིན་ཚུར་ནི་ཐང་གའི་དབྱིབས་དུ་མ་བཀོད་ཡང་ནི། ཁོ་ལ་སྒང་ལ་ཅིག་དེ་དང་དེ་མཚུངས་པའི་ཅིག། མང་པོ་ཅིག་སྒང་ལ་ནི་ཅིག། འདྲ་རིས་ཚིག་སྣ་མི་འདུག་གང་ལྟར་ཀྱང། དངོས་སུ་ཅིག་གཟུགས་བརྙན་འབུར་དུ་ཐོན་པ་དེ་འདྲ་སྒང་ལ་འབུར་བཟོ་བྱས་ཡང། དེང་སང་དབྱིན་ཇིའི་སྐད་མ་སོང་ན 3D ཟེར་ཡ་འདུག་ཨང། འོ་དེ་འདྲ་སྒང་ལ་ཚུར་སྟོན་ད་དེ་ལ་ཅིག། མང་པོ་ཅིག་ཡོད་རེད་བསམ་གྱི་ཡོད་རེད། འོ་དེ་འདྲ་དེ་ཚོའི་ཐོག་ནས་ནི་ཡར་རྒྱས་གཏོང་དགོས་ཡ་ད་སེམས་ལ་ཉར་དགོས་ཡ་ད་གཙོ་བོ་རྡོག་རྡོག་དེ། སྒྲུབ་ཐབས་དང་ཐིག་རྩ་དང། འོ་དེ་ཚོ་དཔེ་གལ་ཆེན་པོ་རེད་དེ་ཡོད་རེད་ཡིན་ན་ཐིག་རྩ་ཡོད་ཙམ་ཅིག་གིས། ཁོ། ཡར་རྒྱས་ཀྱི་བཀག་ཆ་རྩ་བ་ཉིད་ནས་ཡོད་བ་མ་རེད། གང་ཡིན་ཟེར་ན། ཁོ། ཐང་གའི་འབྲི་ལུགས་མ་འདྲ་བ་མང་པོ་སླེབས་ཡ་འདི་ཡར་རྒྱས་ཀྱི་རྣམ་པ་རེད་བ། བྲིས་རྒྱུན་ཆེན་པོ་བཞི་བྱུང་བ་དེ་ཡར་རྒྱས་ཀྱི་རྣམ་པ་རེད་བ། འོ་དེ་ག་རེ་བྱས་ནས་བྱུང་བ་རེད་ཁོ་ཐིག་རྩ་ཡོད་ཙང་ཁོ་ཡར་རྒྱས་ཀྱི་རྣམ་ཐིག་རྩ་ཡོད་ནི་བཀག་ཆ་གཏན་ནས་རེད་མི་འདུག་བ་ཁོ་ཡར་རྒྱས་ཀྱི་རྣམ་པ་སླེབས་འདུག་བ། ཐིག་རྩ་བཀག་ཆ་མིན་ཙང་ཡར་རྒྱས་ཀྱི་རྣམ་པ་མང་པོ་ཅིག་མཐོང་ཡ་འདུག་བ།
འོ་དེ་འདྲ་འདྲ་བོ་གཅིག་རེད། ལགས་སོ་སྐལ་བཟང་རྣམ་རྒྱལ་ལགས། ད་ལྟ་དུས་ཚོད་ཀྱིས་རྐྱེན་པས་དེ་རིང་གི་ལེ་ཚན་འདི་དེ་ཙམ་ཞིག་ཡིན། ཁྱེད་རང་གིས་དུས་ཚོད་བཏོན་གནང་བྱས་ཐེངས་འདིའི་ལེ་ཚན་ལ་མཉམ་ཞུགས་གནང་བར་ཐུགས་རྗེ་ཆེ། ཐུགས་རྗེ་གནང་ལགས་སོ། དེ་ནང་བཞིན་རྣམ་ལྷན་རྒྱས་ཀྱིས་ཐེངས་འདིའི་ལེ་ཚན་གསན་པར་ཐུགས་རྗེ་ཆེ་ང་ཆོས་ལྷ་མོ་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་ཐེངས་འདིའི་དཔྱད་བརྗོད་ཀྱི་གླེང་སྟེགས་ཞེས་པའི་ལེ་ཚན་ནང་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སྐོར་སྙན་ཐོ་ཤོག་གྲངས་བདུན་བརྒྱ་བཞི་བཅུ་བྱས་པ་ཞིག་འདོན་སྤེལ་གནང་བའི་ནང་འདས་པའི་ལོ་གཅིག་ནང། རྒྱལ་ཁབ་བརྒྱ་ལྷག་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ལ་བསྐྱར་ཞིབ་གྲུབ་དོན་བཀོད་ཡོད་ཅིང་རྒྱ་ནག་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་རྒྱ་གཞུང་གིས་དྲག་གནོན་དང་སྤྱི་ཚོགས་སྟེང་སྟངས་འཛིན་གྱི་ལས་དོན་ཤུགས་ཆེ་རུ་བཏང་ཡོད་པ་གསལ་སྟོན་བྱས་པ་དེའི་སྐོར་བཀྲ་ཤིས་དབང་ཕྱུག་ལགས་དང་བསྟན་འཛིན་བདེ་སྐྱིད་ལགས་གཉིས་བར་གླེང་མོལ་ཞུས་པ་ཞིག་གསན་རོགས་གནང། གསན་མཁན་རྣམ་པ་ཚོ། བཀྲ་ཤིས་བདེ་ལེགས། ད་བདུན་ཕྲག་འདིའི་གི་དཔྱད་བརྗོད་གླེང་སྟེགས་ཀྱི་ལེ་ཚན་ནང། གཞི་རྩའི། ད་འཛམ་བུ་གླིང་ནང་ལོགས་ལ་ཅིག་ལོ་འདི་གསར་པ་འགོ་བཙུགས་ཡོང་དུས་རང་བཞིན་གྱི། ཅིག་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པ་མང་པོ་ཅིག་གིས། འདས་ལོ། འདས་པའི་ལོ་གཅིག་གི། ད་རྒྱལ་སྤྱིའི་ནང་ལོགས་ཀྱི་འགྲོ་བ་མིའི་ཐོབ་ཐང་གནས་བབ་དང་འབྲེལ་བྱས་སྙན་ཐོ། འདོན་སྤེལ་གནང་ཡས་ཀྱི་དུས་ཚིགས་ཅིག་ཆགས་འདུག་རེད་དེ་དང་མཚུངས་བྱས་ད་ལྟ། ཉེ་ཆར། ཨ་མེ་རི་ཀའི་ནང་རྟེན་གཞི་བྱས་པའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་ད་དབྱིན་སྐད་ཐོག Human Rights Watch ཞུ་གི་རེད། ཚོགས་པ་འདིས་ཀྱིས་འཛམ་བུ་གླིང་ནང་ལོགས་ཀྱི་རྒྱལ་ཁབ་བརྒྱ་ལྷག་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ལ་ཞིབ་འཇུག་གིས World Report Twenty Twenty Four ཞེས་པའི་སྙན་ཐོ་ཞིག་དེ་འདྲས་འདོན་སྤེལ་གནང་ཡོད་རེད་སྤྱི་བཏང་ནས་ད་རྒྱལ་ཁབ་བརྒྱ་ལྷག་གི་ནང་ལོགས་ཀྱི་འདས་མ་ཐག་གི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཀྱི་ད་རྒྱལ་ཁབ་དེ་དག་ནང་ལོགས་ལ་སྤྱི་བཏང་ནས་འགྲོ་བ་མིའི་ཐོབ་ཐང་གི་གནས་བབ་དེ་ཡར་རྒྱས་ཕྱིན་ཡོད་མེད་ཐད་ཞིབ་འཇུག་བྱས་པ་ཆགས་བསྡད་ཀྱི་འདུག་ད་རེས་ང་ཚོ་གླེང་སྟེགས་འདིའི་ནང་ལོགས་ལ་ཅིག་རྒྱལ་ཁབ་བརྒྱ་འདིའི་ནང་ལོགས་ནས་ད་དམིགས་བསལ་གྱིས་ད་ལྟ་སྙན་ཐོ་འདིའི་ནང་ལོགས་ལ་ཞིབ་ཕྲ་འཁོད་པ་གཞིར་བཟུང། རྒྱ་ནག་གཙོས་པའི་གྱི་ད་ཨེ་ཤི་ཡའི་རྒྱལ་ཁབ་མང་པོ་ཞིག་གི་ནང་ལོགས་ལ་འགྲོ་བ་མིའི་ཐོབ་ཐང་དེ་རྡོག་རོལ་བཏང་ཡ་གི་རྡོག་རོལ་དེ་ཆེས་ཤུགས་ད་ཆེས་ཆེན་པོ་ཞེ་པོ་ཅིག་ཆགས་ཡིན་པ་མངོན་གསལ་བྱས་ཡོད་པ་དང་ལྷག་པར་དུ་ད་རྒྱ་ནག་གིས་འདས་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ནང་ལོགས་ལ། ད་བོད་གཙོས་པའི་གི་ཤིན་ཅང་རེད་ཧོང་ཀོང་རེད་ཐའེ་ཝན་ལ་སོགས་པའི་གི་རྒྱལ་ཁབ་མང་པོ་ཅིག་གི་ད་ནང་ལོགས་ཀྱི་ནམ་རྒྱུན་ནས་ཅིག་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་བསྡད་ཡ་གི་ལམ་ལུགས་རེད་ཅིག་གཞི་རྒྱ་ཆེ་བའི་གི་ལས་གཞི་འདི་ཚོ་དེ་སྔ་ལས་ཅིག་ཤུགས་ཆེ་རུ་ཕྱིན་པ་དང་དྲག་པོ་ཕྱིན་ཡིན་པའི་གི་ད་མངོན་གསལ་བྱས་འདུག་ཨ་ད་རིང་གི་ལེ་ཚན་འདིའི་ནང་ལོགས་ལ་ཅིག་སྙན་ཐོ་འདི་ལ་ཅིག་ཞིབ་འཇུག་དང་ལྷག་པར་དུ་ཨ་ནི་ཡང་བོད་ནང་ལོགས་ཀྱི་གནད་དོན་ཐོག་ལ་ད་རེས་ཀྱི་སྙན་ཐོ་འདིའི་ནང་ག་རེ་འཁོད་ཡོད་མེད་ཐད་གླེང་སློང་ཞུ་ཡས་ཡིན་ཨ་ད་རིང་གི་ལེ་ཚན་འདིའི་ནང་མཉམ་ཞུགས་བྱེད་མཁན་གཅིག་ང་བསྟན་འཛིན་བདེ་སྐྱིད་ཡིན། གཅིག་ང་བཀྲ་ཤིས་དབང་ཕྱུག་ཡིན་ཨ་ནི་གོང་དུ་བསྟན་འཛིན་བདེ་སྐྱིད་ལགས་བརྗོད་གཞི་ངོ་སྤྲོད་གནང་བ་ནང་བཞིན་རེད་ད་ད་རྒྱ་ནག་གི་ད་རྒྱ་ནག་གཙོ་བོ་གྱུར་པའི་ད་འཛམ་བུ་གླིང་གི་རྒྱལ་ཁབ་བརྒྱ་ལྷག་གི་སྙན་ཐོ་འདིའི་ནང་ལོགས་ལ་རྒྱ་ནག་གི་འདས་ལོ་གཅིག་གི་གནས་ཚུལ་ནང་ལོགས་ནས་ང་ཚོ་དོ་སྣང་བྱེད་དགོས་ཡ་ད་རྒྱལ་སྤྱིའི་རིམ་པའི་ཐོག་ནས་དོ་སྣང་བྱེད་དགོས་ཡ་ཁག་གཅིག་དང། རྒྱ་ནག་གི་མངའ་འོག་ཏུ་ཡོད་པའི་ས་ཁུལ་ཁག་གི་རིམ་པའི་ཐོག་ནས་ཡང་དོ་སྣང་བྱེད་དགོས་ཡ་དོན་ཚན་རོབ་བྱས་གཉིས་ཆགས་འགྲོ་གི་འདུག་ད་ད་ལྟ་འདིའི་ནང་ལ་དང་པོ་དེ་རྒྱ་ནག་རང་གི་འཛམ་བུ་གླིང་ནང་ལོགས་ལ་ད་རྒྱ་ནག་གི་ནམ་རྒྱུན་རྒྱ་ནག་གཞུང་གིས་སེམས་ཁྲལ་བྱེད་ཡ་དེ་རེད་བ་རྒྱ་ནག་འཛམ་བུ་གླིང་ནང་ལོགས་ལ་ད་ཉིས་སྟོང་བཞི་བཅུ་ཞེ་དགུའི་གོང་ལ་ཡ་ཨ་ནེ་གཅིག་འཛམ་བུ་གླིང་ད་སྣེ་ཁྲིད་མཁན་ཨང་ཀི་དང་པོ་དེ་བྱེད་ཀྱི་ཡིན་ཟེར་གི་དམིགས་དམིགས་ཚད་དེ་འདྲ་ཞིག་ཟིན་གྱི་ཡོད་དུས་ཙམ་པ

ཤུགས་ཆེ་རུ་བཏང་ཡག་གི་ཐབས་ཤེས་བྱས་པ་ཡིན་ན་ཡང་འདི་སྲ་བརྟན་གནས་མ་གནས་ཟེར་ཡག་འདི་དྲི་བ་དེ་འདི་ནས་ང་ཚོ་ལན་ཐེབས་ཀྱི་ཡོད་རེད་བསམ་གྱི་འདུག་བྱས་དུས་ཙམ་པ་ད་ད་ལྟ་འདིའི་ནང་ལ་བརྙན་ཐུང་འདིའི་ནང་ལོགས་ལ་རྒྱ་ནག་གི་རྒྱལ་སྤྱིའི་ནང་ལོགས་ལ་ཡང་ད་བསྟུན་མཁས་བྱེད་ཐུབ་མ་ཐུབ་ཟེར་ཡག་འདི་འདས་པའི་ལོ་གཉིས་ནང་ལོགས་ལ་ཡང་ཉམས་ཞིབ་བྱས་པའི་ནང་དོ་སྣང་བྱས་པའི་ནང་ད་ཀོ་བིད་བཅུ་དགུའི་ཏོག་དབྱིབས་ནད་ཡམས་འདི་བྱུང་དུས་ཙམ་པ་རྒྱ་ནག་གི་འཛམ་བུ་གླིང་ལ་ཡང་འགན་འཁུར་བྱེད་ཀྱི་མི་འདུག་ཨ་ནི་འགན་འཁུར་བྱེད་ཀྱི་མེད་པ་དེ་འདི་ནས་སྟོན་ཞེས་དེ་གནད་འགག་ཅིག་རེད་བསམས་སོང། ཀོ་བིད་བཅུ་དགུ་གི་ནད་ཡམས་ཅིག་བྱུང་དུས་ཙམ་པ་ང་ཚོ་ཁྱིམ་མཚེས་རྒྱལ་ཁབ་ནང་བཞིན་རེད་བ་སོ་སོའི་ནང་དེ་ནང་ལ་ཡང་ཁང་པ་མེ་འབར་དེ་ཡོད་ན་དེ་ཕར་ཕྱོགས་གྲོང་པ་དེ་ལ་ཡང་ཤེས་དགོས་ཡ་གལ་ཆེན་པོ་རེད་བ་དེ་འདི་ནས་མ་ཤེས་པ་བྱེད་གསང་བྱེད་ཨ་ནི་མཐའ་མ་དེ་ཨ་ནི་སོ་སོའི་གྲོང་པ་ཁྱིམ་མཚེས་ཚང་མ་ལ་མེ་འབར་བའི་སྐབས་དེ་ལ་ཨ་ནི་ད་དུང་ཡང་སྦས་བྱེད་དེ་ཅིག་ཨ་ནི

ཝུའུ་ཧན་ནས་ནད་ཡམས་བྱུང་ས་ཀྱི་འགྲོ་བ་ནས་མི་དང་པོ་གནས་ཚུལ་ཤེས་མཁན་ཡོད་རེད་བ་ཨེམ་ཆི་དེ་གའི་དེ་ཁོང་ཚོ་མར་ཁ་བཀག་ཡ་ཨ་ནི་འཇུ་བཟུང་བྱས་ཡ་ཨ་ནི་རྡུང་རྡེག་བཏང་ཡ་ད་ད་སྐད་ཆ་དེ་མར་མ་ཐོན་ཡ་ལ་ཡ་ད་གང་འདྲ་སྨྲ་བརྗོད་རང་དབང་ལ་ཞེ་པོ་ཅིག་ཐོ་ཕོག་བཏང་ཡོད་པ་དེ་ད་འཛམ་བུ་གླིང་ཡོངས་གྲགས་ཞེ་པོ་ཅིག་ཆགས་པ་རེད་ད་དེ་གསལ་པོ་ཞེ་པོ་ཅིག་ཆགས་པ་རེད་ཕྱི་གསལ་ནང་གསལ་ཆགས་པ་རེད་དེ་ཨ་ནི་རྒྱལ་སྤྱིའི་ནང་ལོགས་ལ་རྒྱ་ནག་གི་འགན་འཁུར་ག་འདྲ་ཞུ་གི་ཡོད་རེད་ཡོད་མ་རེད་ཟེར་ཡ་དེ་དྲི་བ་ཅིག་དེ་ནས་ལན་ཐེབས་ཀྱི་ཡོད་རེད་བསམ་གི་འདུག། ད་འདི་ནས་གཉིས་པ་དེ་ལ་ཞི་ཅིན་ཕིང་གིས་ཉིས་སྟོང་བཅུ་བཞི་ལ་ཡར་འགན་འཁུར་བྱས་པ་རེད་ད། སྲིད་དབང་ཟིན་པ་རེད་ཁོ་རང་གི་སྲིད་འཛིན་གྱི་ལས་ཁུར་དེ་འགོ་བཙུགས་ནས་བྱས་ནས་ད་ད་ལྟ་ལོ་བཅུ་ལྷག་འགྲོ་གི་ཡོད་རེད་དེའི་ནང་ལོགས་ལ་ཞི་ཅིན་ཕིང་གི་སྲིད་ཇུས་དེ་ག་རེ་ཟིན་འདུག་སྲིད་ཇུས་འདི་རྒྱ་ནག་རྒྱ་ཁྱབ་ཀྱི་ཐོག་ནས་ག་རེ་བྱས་པ་རེད་ད་ག་ནང་བཞིན་གྲངས་ཉུང་གི་ས་ཁུལ་ད་ལྟ་རྒྱ་ནག་གི་དབང་འཛིན་བྱས་པའི་གི་ས་ཁུལ་དཔེར་ན་ཤར་ཏུར་ཀི་སི་ཐན་དང་བོད་ཀྱི་ས་ཁུལ་རེད་ནང་སོག་རེད་དེ་ཚོའི་ནང་ལོགས་ལ་ག་རེ་ག་རེ་བྱས་འདུག་དེ་གའི་དེ་ང་ཚོ་དཔྱད་པ་ཞུ་དགོས་ཡ་གལ་ཆེན་པོ་ཞེ་ཅིག་རེད་བསམ་གྱི་འདུག་དཔེར་ན་ཤིན་ཅང་ནང་ལོགས་ལ་ཡ་ཁ་ཆེ་གི་ཆོས་ལུགས་དེ་གའི་དེ་རེད་དེ་བ་ཅིག་གི་གནས་ཚུལ་དེ་འདྲས་ཡ་དེ་རྡུང་རྡེག་བཏང་ཡ་དེ་གའི་དེ་མང་ཆེ་བ་ཅིག་དྲག་སྤྱོད་པ་རེད་བྱས་བྱས་ནས་ཁ་ཆེ་ཆོས་ལུགས་དེ་གའི་ཚང་མ་ལོགས་ལ་མར་རྡུང་རྡེག་བཏང་གཉའ་གནོན་བྱེད་ཡ་གི་དེ་འདྲས་ཅིག་བྱས་འདུག་ད་ལྟའི་ར་འཕྲོད་པ་རེད་ར་འཕྲོད་པ་ཚང་མ་མ་རེད།

དཀར་ནག་སོགས་ད་ལྟ་དེ་གཙོ་བོ་དེ་ད་བོད་ནང་ལོགས་ལ་ཆོས་ཕྱོགས་ཀྱི་ཐོག་ནས་རེད་ཆབ་སྲིད་ཀྱི་ཐོག་ནས་རེད་ཤེས་ཡོན་བསྟི་གནས་ཀྱི་ཐོག་ནས་རེད་ད་མི་རིགས་དབྱེ་འབྱེད་ཀྱི་ཐོག་ནས་ཤུགས་ཀྱིས་ལྟ་བ་ཟིན་བསྡད་ཀྱི་ཡོད་པ་བོད་པ་ཚོ་ལ་མར་གཉའ་གནོན་བཤུ་གཞོག་དང་རྡུང་རྡེག་བྱེད་ཀྱི་ཡོད་པ་འདི་གསལ་པོ་ཞེ་པོ་ཅིག་ཐོན་པ་རེད་ད་ལྟ་ཨེ་ལེན་ཕར་སན་ཟེར་ཁོ་རང་གིས་ང་ཚོ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་དྲི་བ་བཏང་གནང་བའི་སྐབས་དེ་ལ་ཁོ་རང་གིས་འདི་གཅིག་གསུངས་འདུག་ད་ལྟ་བོད་དུ་སྒོ་ཕྱེ་གི་ཡོད་མ་རེད་བོད་ནང་ལོགས་ལ་ཕ་འབྲེལ་བ་ཅིག་ཉོབ་གི་ཡོད་མ་རེད་ད་ཐབས་ཤེས་ཅིག་ག་རེ་ཡོད་ཟེར་དུས་ད་ལྟ་དཔེར་ན་ཉེ་ལམ Thermo Fisher ཀྱི་གནས་ཚུལ་འདི་སྐོར་དེ་ཁོ་རང་དཔེ་མཚོན་གྱིས་དྲངས་གནང་འདུག་ང་དྲངས་ཆེ། དེ་འདྲའི་ཟུར་ཅིག་གིས་མི་མང་གི་ཚོང་ལས་སྡེ་ཁག་དང་དེ་གས་དེ་ལ་ཡང་ཤུགས་རྐྱེན་ཅིག་དང་གནོན་ཤུགས་ཅིག་སྤྲད་པའི་བརྒྱུད་ནས་འདི་བ་བོད་ནང་ལོགས་ལ་དམ་དྲག་གི་ལས་དོན་ལ་ཡང་རོགས་འདེགས་བྱེད་མཁན་གྱི་ཚོགས་པ་དང་ཚོང་ལས་སྡེ་ཚན་དེ་གས་དེ་ལ་ཡང།

གྲངས་ཉུང་མི་རིགས་དང་རྒྱ་ནག་རང་གི་སྐམ་སའི་གནས་བབ་དེ་གས་ཆ་ཚང་ལོགས་གཅིག་བསྡུར་བ་ཡིན་ན་དེ་ནང་ལོགས་ལ་ག་རེ་བྱས་བཞག་ཟེར་དུས་བསམ་པ་སྤྱི་སྙོམས་ཀྱི་ཐོག་ནས་ཞི་ཅིན་ཕིང་གི་དམིགས་ཚད་དེ་འདི་རེད། ཀྲུང་གོ་ཅན་དུ་བཟོ་གི་ཡིན་ཟེར་ཡ་དེ་རེད། ཆོས་ཡིན་ནའི་རྒྱ་མིའི་ངོ་བོ་བྱེད། སྐད་ཡིག་ཡིན་ནའི་རྒྱ་མིའི་ངོ་བོ་བྱེད། ད་མཐའ་མ་དེ་ལ་ཡ་ཟ་མ་ཟ་ཡ་ཅིག་ཡིན་ནའི་ད་རྒྱ་མིའི་ངོ་བོ་ཅིག་ལ་ཡ་བསྒྱུར་གི་ཡིན་ཟེར་ཡ་ད་གནད་དོན་འདི་གས་དེ་ད་དོ་སྣང་བྱེད་དགོས་ཡ་གཅིག་དང་ཨ་ནི་རྒྱལ་ཚོགས་ཀྱི་ད། གནད་དོན་སྔ་རྗེས་རིམ་པའི་ཐོག་གླེང་ཡོད་ལ་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་བྱེད་མཁན་གྱི་ཚོགས་པ་ཁག་རིམ་པའི་གི་སྙན་ཐོ་ནང་ལོགས་ལ་ཡར་བཀོད་བསྡད་ཡ་ཅིག་ཆགས་བསྡད་ཀྱི་འདུག་བསམ་གི་ལགས། ལགས་འོ་ད་ད་ལྟ་བཀྲ་ཤིས་ལགས་ངོ་སྤྲོད་གནང་བ་ནང་བཞིན་རེད་ང་ཚོ་སྙན་ཐོ་འདི་གི་ལྟ་ཞིབ་འདྲ་རྒྱལ་ཁབ་རེ་རེ་བྱས་ནས་འདི་འདྲ་གཟིགས་ཡོང་དུས་རྒྱལ་ཁབ་མང་པོ་གཅིག་ནང་ལོགས་ལ་ད་སྤྱི་ཡོངས་ནས་གཅིག་འགྲོ་བ་མིའི་ཐོབ་ཐང་གི་གནས་བབ་གཅིག་ཞན་པོ་ཆགས་ཡོད་པའི་གི་ད་ཉམས་ཞིབ་གཅིག་བྱས་པའི་ནང་ལོགས་ལ་ཐེར་འདོན་གནང་ཡོད་རེད་ལྷག་པར་དུ་ད་ད་རེས་རྒྱ་ནག་གི་གནད་དོན་སྐོར་ཅིག་ཟུར་དུ་བཏོན་པ་ཡིན་ན་ད་ལྟ་སྙན་ཐོ་འདིའི་ནང་ལོགས་ལ་ད་སྙན་ཐོ་འདིའི་ནང་ལོགས་ཤོག་གྲངས་བདུན་བརྒྱ་བཞི་བཅུ་ལྷག་ཡོད་པའི་གི་སྙན་ཐོ་འདིའི་གི་རྒྱ་ནག་གི་སྡེ་ཚན་འདི་ནང་ལོགས་གཟིགས་པ་ཡིན་ན་ཅིག་ཉམས་ཞིབ་གནང་མཁན་ཚོས་གི་ད་འདས་ལོ་ནང་ལོགས་ལ་རྒྱ་ནག་ནང་ལོགས་ལ་བྱུང་བའི་གི་བྱུང་བ་ཁག་ལ་གཞི་བཞག་པའི་ཐོག་ནས་ད་རེས་སྙན་ཐོ་འདི་བཏོན་པ་ཅིག་ཆགས་བསྡད་ཀྱི་ཡོད་པ་དང། ལྷག་པར་དུ། གནད་དོན་འདི་ད་རྒྱ་ནག་གི་སྡེ་ཚན་འགོ་བཙུགས་པའི་སྐབས་སུ་རྒྱ་ནག་ནང་ལོགས་ལ་འདས་ལོ་ད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་གི་ལོ་མཇུག་ཕྱི་ཟླ་བཅུ་གཉིས་ནང་ལོགས་ལ། ཅིག། ཞིབ་ཕྲ་གི་དེ་འདྲའི། བརྡ་ལན་དེ་འདྲ་གང་ཡང་མེད་པའི་ཐོག་ནས་རྒྱ་ནག་ནང་ལོགས་ལ་རྒྱ་ནག་གཞུང་གིས་ད་ཧོབ་ཐང་མེད་ལ། ཅིག། Zero Covid Policy། ཅིག་ཏོག་དབྱིབས་རིམས་ནད་ཀླད་ཀོར་གི་སྲིད་ཇུས་འདི། མཚམས་བཞག་པའི་གི་གནས་སྟངས་ཆགས་ཡོད་རེད། ད་སྤྱིར་བཏང་ནས་རྒྱལ་ཁབ། གཅིག་དམངས་གཙོ་རྒྱལ་ཁབ་རེད་རང་དབང་རྒྱལ་ཁབ་མང་པོ་ཅིག་ནང་ལོགས་ལ། འདི་འདྲའི་གི་སྲིད་ཇུས་ལྷག་པར་དུ་ཏོག་དབྱིབས་རིམས་ནད་དང་འབྲེལ་བའི་གི་སྲིད་ཇུས། ལག་སྤེལ་ཡས་རེད་ལག་བསྟར་བྱེད་ཡས་འདི་མང་ཚོགས་ལ་ཅིག། ཅིག་སྔོན་སྔོན་དུས་ནས་ཅིག་དུས་ཚོད་སྤྲད་བྱས་མི་དམངས་གི་བསམ་བློ་ནང་ལོགས་ལ་ད། ལས་གཞི་འདི་ཚོ་ཡོད་པ་ཅིག་ཧ་གོ་བའི་དབང་དུ་བཏང་ནས། ཅིག་ལག་བསྟར་བྱེད་ཡ་འགོ་བཙུགས་དགོས་རེད་དེ་རྒྱ་ནག་གཞུང་གིས་ད་རྒྱ་ནག་ནང་ལོགས་ལ་བྱེད་སྟངས་བྱེད་ལུགས་འདི་འདི་འདྲ་མེད་པ་ཅིག་མངོན་གསལ་དོད་པོ་ཆགས་བསྡད་ཀྱི་འདུག་དེ་འདྲ་ཡིན་དུས་ད་ཅིག་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་གི་སྤྱི་ཟླ་བཅུ་གཉིས་ནང་ལོགས་ལ་ཅིག་ཏོག་དབྱིབས་ཀླད་ཀོར་གྱི་ལས་གཞི་འདི་ཧོབ་ཐང་མེད་པ་ལ་ཅིག་མཚམས་བཞག་དུས་མི་མང་གྲ་སྒྲིག་མེད་པ་བྱས་ལྷག་པར་དུ་ད་ཅིག་སྨན་ཁང་ནང་ལོགས་ལ་ཕྱག་ལས་གནང་མཁན་གྱི་སྨན་པ་གཙོས་པའི་གི་ད་སྨན་ཞབས་རེད་སྤྱིར་བཏང་ནས་ད། ཅིག་ནད་ཡམས་འདི་ཅིག་བཀག་ཐབས་བྱེད་ཡས་ཀྱི། ལས་འཆར་མང་པོ་ཅིག་ལ་གྲ་སྒྲིག་མེད་པའི་དབང་གིས། སྤྱི་ཟླ་གྲངས་ཀ་གཅིག་བཟོས་ཡོང་དུས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་བཅུ་གཉིས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དང་པོ་ཟླ་བ་གཅིག་ནང་ལོགས་ལ། རྒྱ་ནག་ནང་ལོགས་ལ་ཨ་མི་རི་ཀའི་གི་ད་ཉམས་ཞིབ་བྱེད་མཁན་གྱི་སྙན་ཐོ་ཞིག་གིས་གཞི་བཟུང་བྱས་པ་ཡིན་ན། མི་ས་ཡ་གཉིས་མ་ཟིན་ཅིག་ད་ཟླ་བ་གཅིག་ནང་ལོགས་ལ་འདས་གྲོངས་ཕྱིན་པའི་གྱི་གྲངས་འབོར་ཞིག་ཐོན་ཤག་ཡིན་ནའི་ད་རྒྱ་ནག་གཞུང་གི་སྤྱིར་བཏང་ནས། རྒྱལ་ཁབ་ནང་ལོགས་ཀྱི་མི་འདས་གྲོངས་སུ་ཕྱིན་པ་ལྷག་པར་དུ་དེ་འབྲེལ་གྱི་ཛ་དྲག་གི་གནད་དོན་འདི་ཚོ་ཅིག་ཕྱི་གསལ་ནང་གསལ་མེད་དུས། གནས་ཚུལ་དངོས་གནས་གྲངས་ཀ་དངོས་གནས་འདི་ད་བརྒྱ་ཆ་བརྒྱ་ནས་བརྒྱ་འདི་རེད་ཞེས་ད་སུས་བྱས་ཡང་ཤེས་མ་ཐུབ་ཡས་ཀྱི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་ཡིན་ནའི་རྒྱ་ནག་གཞུང་གི་ངོས་ནས་ད་གྲངས་ཀ་སྐབས་དེ་དུས་མི་སྟོང་ཕྲག་དྲུག་ཅུ་མ་གཞི་ཅིག་གྲོངས་མེད་པའི་གི་གྲངས་འབོར་ཅིག་བཏོན་འདུག་ད་འདི་གནས་ཚུལ་འདི་བདེན་པ་ཡིན་མིན་འདི་ཅིག་རྒྱ་ནག་ནང་ལོགས་ལ་དངོས་སུ་ཅིག་ཉམས་ཞིབ་པ་ཕྱིན་བྱས་གྲངས་ཀ་འདི་ཅིག་རྩད་གཅོད་བྱས་པ་ཡིན་ན་མ་གཞི་ཤེས་ཡས་མེད་པ། ཆགས་བསྡད་ཀྱི་འདུག་དེ་ནས་ད་རེས་ཀྱི་སྙན་ཐོ་འདི་རྒྱ་ནག་གི་སྡེ་ཚན་དེ་ལ་གཟིགས་ཡོང་དུས། རྒྱལ་ཁབ་མང་པོ་ཅིག་ནང་ལོགས་ལ་ད་འགྲོ་བ་མི་ཐོབ་ཐང་ཞན་པོ་ཆགས་ཤག་ཡང་མིན་ན་ཁ་ཤས་ཅིག་ལ་ཡང་ཅིག་ཡང་འགྲོ་བ་མི་ཐོབ་ཐང་གནས་བབ་ཅིག་ཡར་རྒྱས་ཕྱིན་པའི་གྱི་གནས་སྟངས་ཡང་ཆགས་ཡོད་དེ་ཡིན་ནའི་ད་རེས་རྒྱ་ནག་ནང་ལོགས་ལ་གནས་སྟངས་དེ་སྡུག་རུ་ཕྱིན་ཡིན་པའི་གྱི་གནས་ཚུལ་ཡིན་པ་མ་ཟད། རྒྱ་ནག་དམར་ཤོག་གཞུང་ཞེས་འདི་མ་འཁོད་པ་བྱས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱི་ད་གཞུང་གི་འོག་ལ་ད་རྒྱ་ནག་ནང་ལོགས་ཀྱི་མི་མང་གཙོས་པའི་གི་ད་གྲངས་ཉུང་མི་རིགས་བོད་རེད་ཤིན་ཅང་རེད་ཧོང་ཀོང། མང་པོ་ཅིག་གི་གནས་བབ་ཇེ་སྡུག་ཏུ་ཕྱིན་ཡོད་པའི་གི་གནས་ཚུལ་དེ་འཁོད་ཡོང་དུས་རང་བཞིན་གྱིས་སྲིད་འཛིན་ཤི་ཅིན་པིང་ད་རྒྱ་ནག་གི་སྲིད་འཛིན་རེད་ད་ག་ནང་བཞིན་དམར་ཤོག་ཚོགས་པའི་གི་དྲུང་ཆེ་ཆགས་ནས་ལོ་བཅུ་འཁོར་གི་ཡོད་པའི་གི་ད་ལོ་བཅུ་དེ་འདས་པའི་ལོ་བཅུ་གི་གནས་སྟངས་འདི་ཡང་ཅིག་ད་ངོ་སྤྲོད་བྱས་པའི་གི་ཅིག་ལ་ཆ་བཞག་ན་འགྲིག་གི་འདུག་ད་སྲིད་འཛིན་ཤི་ཅིན་པིང་ད། རྒྱལ་ཁབ་ཀྱི་འགོ་ཁྲིད་ཆགས་པ་ནས་བྱས་རྒྱལ་ཁབ་ནང་ལོགས་ལ། གཅིག། གནས་ཚུལ་སྡུག་པོ་མང་པོ་བྱུང་བ་དང་ལྷག་པར་དུ་མི་མང་གི་ད་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་ཡི་གནད་དོན་ཐོག་ཧ་ལས་པའི་གི་ཛ་དྲག་པོ་དང་ལྷག་པར་དུ། མི་མང་གི་ཐོག་ལ་དམ་དྲག་བྱེད་ཕྱོགས Social Control འདི་ཧ་ལས་པའི་གི་ད་ཤུགས་ཆེན་པོ་ཕྱིན་ཡིན་པ་གཅིག་ད་རེས་ཀྱི་སྙན་ཐོ་འདིའི་ནང་ལ་འཁོད་བསྡད་ཀྱི་འདུག་ཨ་ད་ལྟ་བཀྲ་ཤིས་ལགས་ཀྱིས་གོང་དུ་གསུངས་པ་ནང་བཞིན་རེད་ད་ད་ལྟ་རྒྱ་ནག་གི་སྡེ་ཚན་འོག་ལ་ད་བོད་པའི་གི་གནད་དོན་འདི་འཁོད་ཡོང་དུས། བོད་ནང་ལོགས་ལ་ད་ཅིག་ཆོས་དད་རང་དབང་རེད་གཞི་རིམ་གྱི་ད་མི་དམངས་ཀྱི་ད་སྨྲ་བརྗོད་རང་དབང་དེ་ཚོ་ཅིག་ཆེས་སྡུག་པོ་ད་དེ་སྔ་ནས་སྙན་ཐོ་ནང་ལོགས་ལ་ད་འདས་པའི་ལོ་ད་རེས་ཀྱི་སྙན་ཐོ་འདི་ཐེངས་མ་སུམ་ཅུ་སོ་བཞི་ཆགས་ཡོང་གི་འདུག་ཡོང་དུས་ད་འདས་པའི་སྙན་ཐོ་ད་མང་ཆ་ཚང་ནང་ལོགས་ལ་བོད་པའི་གྱི་གནད་དོན་འདི་སྡུག་རུ་མ་ཤི་ཅིག་ཡག་རུ་ཕྱིན་ཡིན་པའི་གྱི་གནས་སྟངས་ཆགས་མེད་པ་དང་གནས་ཚུལ་མང་པོ་ཅིག་འཁོད་མ་ཐུབ་པའི་གི་རྒྱུ་མཚན་འདི་ད་ད་ལྟ་བཀྲ་ཤིས་ལགས་ཀྱིས་གོང་དུ་གསུངས་པ་ནང་བཞིན་རེད

གནས་ཚུལ་མང་པོ་ཅིག་ད་ད་རེའི་དྲ་ཐོག་ལ་ཡོད་པའི་གི་གནས་ཚུལ་འདི་ཚོ་ལ་གཞི་བཞག་པའི་ཐོག་ནས་ཉམས་ཞིབ་བྱེད་དགོས་ཀྱི་གནས་སྟངས་ཅིག་ཆགས་ཡོད་པ་གསུངས་ཡོད་རེད་ད་འདི་ཡིན་དུས་དེ་སྔ་ནས་ཡིན་པ་ནང་བཞིན་བོད་འདི་ད་ཕྱི་ཕྱོགས་ཀྱི་འཛམ་བུ་གླིང་ནས་ཧ་ལམ་ད་སྒོ་བརྒྱབ་པའི་གི་གནས་སྟངས་ཅིག་ཆགས་ཡིན་པ་ཅིག་དངོས་སུ་ཆགས་འདུག་པ། ལགས་རེད་ད་ད་འདི་ནང་ལ་ད་ད་རྒྱ་ནག་གཞུང་གི། ད་གནས་བབ་འདིའི་སྐོར་ལ་ཉམས་ཞིབ་བྱེད་ཆེད་སྙན་ཐོ་བཏོན་པའི་ནང་ལོགས་ལ་སྡེ་ཚན་ཁག་མང་པོ་ཞིག་དབྱེ་ནས་བཞག་སྟབས་དེ་ནང་ལ་སྨྲ་བརྗོད་རང་དབང་དང་ཆོས་དད་རང་དབང་དང་དེ་སྐད་དེ་གསུང་གི་ཡོད་རེད་སྨྲ་བརྗོད་རང་དབང་ད་ཡོངས་གྲགས་རེད། རྒྱ་ནག་ནང་ལོགས་ལ་གཞུང་གི་ལྟ་བ་མ་མཐུན་པའི་སྐད་བཀའ་མོལ་ཁག་གནང་པ་ན་ལམ་སང་འཇུས་འགྲོ་ཡག་ད་ཨ་ནི་དེ་ནས་ཉེས་པ་ད་དེ་ནང་ལ་མི་དེ་གལ་སྲིད་ཉེན་ཁ་ཆེན་པོ་འདུག་བསམ་ན་ཨ་འདི་རྒྱལ་ཁབ་མགོ་རྟིང་སློག་གི་འདུག་ཟེར་དེ་འདྲའི་གི་རྒྱལ་ཁབ་ཁ་བྲལ་བཏང་གི་ཟེར་དེ་འདྲའི་གི་ཐོག་ནས་ཚེ་བཙོན་བཅུག་ཡ་བཟོ་འདྲ་དེ་འདྲ་ཡོང་གི་ཡོད་རེད། ཨ་ནི་ཆོས་དད་ཀྱི་ཐོག་ནས་ཤོད་པ་ཡིན་ན་ད་ཆོས་ལུགས་གཅིག་གཉིས་རེད་མི་འདུག་དེ་ནང་ལ་བོད་བརྒྱུད་ནང་བསྟན་དང་ཁ་ཆེའི་ཆོས་ལུགས་རེད་ད་ག་རེ་ཞིག་ད་ཡེ་ཤུའི་གནམ་བདག་དང་གསར་མོས་པ་དེ་ག་ཚང་མ་ལོག་ལ་ཡ་ད་རྒྱ་ནག་གི་ངོ་བོ་ཅན་བསྒྱུར་གྱི་ཡིན་མདོར་བསྡུས་པ་ཡིན་ན་དམར་ཤོག་ཚོགས་པ་ལ་བརྩི་བཀུར་བྱེད་དགོས་རེད་ཟེར་ཡ་དེའི་ལྟ་བ་འགྲོ་པ་དེ་དེ་རེད་ཤག་འདིས་ཨ་ནི་ཟིན་པའི་ཐོག་ནས་གཞན་པ་ག་རེ་བྱས་པ་ན་འགྲིག་གི་ཡོད་པ་བཟོ་འདྲ་ཞིག་ཨ་ད་དེ་འདྲས་ཀྱི་ལྟ་བ་ཅིག་བསྐྲུན་གི་ཡོད་རེད་ད་དེ་ནས། དོ་སྣང་བྱེད་དགོས་ཡ་གཅིག་འདི་ནང་ལ་འདི་ཞིག་འདུག་དཔེར་ན། འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་བྱེད་མཁན་ཚོ་ལ་ཡ་ད་འགྲོ་བ་མིའི་ཐོབ་ཐང་རྒྱ་ནག་གི་འདི་འདྲ་བྱས་འགྲིག་གི་མི་འདུག་ཟེར་མཁན་ད་དཔེར་ན། མི་སྣ་འདི་འདྲས་འཇུ་བཟུང་བྱས་འགྲོ་ཡ་ཐེར་འདོན་བྱེད་ཀྱི་ཡོད་ན་དེ་ཚོ་ད་ནི་ལྐོག་གསོད་བྱེད་ཡ་བཟོ་འདྲ་འདི་འདྲའི་ཉེན་ཁ་འདི་ཡོང་གི་ཡོད་ས་རེད་ད་འདི་རྒྱ་ནག་ནང་ལོགས་བྱས་པ་ད་ཨ་ལེ་ད་ཨ་ཅང་ཅང་ད་ལྟ་འདི་ནང་ལ་དོ་སྣང་བྱེད་དགོས་ཡ་གཅིག་ག་རེ་འདུག་ཟེར་ན། ད་ལྟ། བཙན་བྱོལ་ནང་ལ་ཡོད་པའི་ད་ལྟ་ལའོ་སི་ཟེར་བ་ད་ལྟ་ཤར་ཨེ་ཤི་ཡའི་གི་ལའོ་སི་ཟེར་ཡུལ་གྲུ་འདིའི་ནང་ལོགས་ལ་ཡ་གྱར་བསྡད་པའི་ཨ་ནི་གསར་འགོད་པ་ཅིག་འདུག་ཁོ་རང་མཚན་ལ་ཡཱང་ཀྲེ་ཝེ་ཟེར་འདུག་ཁོ་རང་ཟླ་ཉིན་ཕྱི་ཟླ་ལྔ་པའི་ནང་ལོགས་ལ་རྦད་ནས་བརླགས་པ་རེད་ཟེར་འདུག་ཁོ་རང་བསྡད་ས་ལའོ་སི་ཟེར་ལུང་པ་དེ་ནས་གློ་བུར་ཐོག་ལ་བརླགས་བྱས་མཐའ་མ་དེ་གཞུག་གུ་འདི་རྒྱ་ནག་གི་ཧུའུ་ནན་ཞིང་ཆེན་ནང་ལོགས་ལ་ཡང། དོ་དམ་བཀག་སྐྱིལ་ཁང་ཞིག་ནང་ལ་ཡ་འདུག་ཟེར་གི་ཟེར་བ་ད་དེ་ཚོ་དཔེ་ཧ་ལས་པའི་ཞེད་སྣང་ཚ་པོ་རེད་ད་འདི་ད་རྒྱ་ནག་གི་རྒྱ་ནག་ནང་ལོགས་ནས་གཅིག་པོ་མ་ཡིན་པ་བོད་དང་ཤིན་ཅང་ནང་གཅིག་པོ་མ་ཡིན་པ་ཕྱི་ལོགས་ནས་དེ་ཚོ་འཇུས་ནས་ཕར་ཨ་ནི་རྒྱ་ནག་ནང་སླེབས་གི་ཟེར་དེ་ཚོ་ད་ཞེ་པོ་ཅིག་ད་དོ་སྣང་བྱེད་དགོས་ཡ་རེད་དེ་ལ་ཡ་རྒྱལ་ཚོགས་ཀྱི་རྟོག་ཞིབ་པ་ཚོས་ཀྱི་དོ་སྣང་བྱེད་ཀྱི་འདུག་ཉེན་ཚབས་ཆེན་པོ་བརྩི་གི་འདུག་འདི་ལྷག་པར་དུ་ཨ་ནི་ཅིག་ད་རྒྱལ་ཁབ་ཕྱི་ལོགས་ལ་ཡ་དེ་ད། རྒྱལ་མཚམས་བརྒལ་ནས་དྲག་གནོན་བྱེད་ཡག་གི་ལས་དོན་འདི་ལ་ཡ་ད་ཚང་མས་དོ་སྣང་བྱེད་ཡག་ཅིག་ད་ཉེ་ལམ་སྙན་ཐོ་འདི་འདྲ་མང་པོ་ཐོན་བསྡད་ཀྱི་ཡོད་རེད་འདི་འདྲ་ཅིག་རེད་ཨ་ནི་གཉིས་ནས་ད་ལྟ་ཧོང་ཀོང་གི་གནས་ཚུལ་འདི་ད་དོ་སྣང་བྱེད་སའི་གནས་ཚུལ་ལོ་གསུམ་བཞི་ནང་ལོགས་ལ་ཡ་འདི་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བ་ཡོད་པའི་ཐོག་ནས་དོ་སྣང་བྱེད་ས་ཞེ་པོ་ཅིག་རེད་དཔེར་ན་སྔོན་མ་ཧོང་ཀོང་ཟེར་དུས་ཙམ་པ། རང་དབང་གི་ཚད་གཞི་དེ་ཞེ་པོ་ཅིག་མཐོ་པོ་ཡོད་བསྡད་པ། སྨྲ་བརྗོད་ཀྱི་རང་དབང་ཞེ་པོ་ཅིག་རྒྱ་ནག་གི་འོག་ལ་ཡིན་པ་ཡིན་ན་ཡང་སྨྲ་བརྗོད་རང་དབང་ཞེ་པོ་ཚད་མཐོ་པོ་ཡོད་བསྡད་པ་ཞིག་ཆགས་འགྲོ་གི་ཡོད་རེད་དེ་དབྱིན་ཇིའི་འོག་ལ་ཡང་ད་ལོ་མང་པོ་ཞིག་བསྡད་པའི་གི་བག་ཆགས་བཟོ་འདྲ་ཅིག་རེད་དེ་ནས། ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལ་རྩིས་ལེན་པའི་རྗེས་ལ་ཡང་སྔ་མོའི་ཁས་ལེན་བྱས་པ་ཡིན་ན་ད་ལོ་ལྔ་བཅུ་ཟིན་ག་ཨ་ལས་གུ་ཡངས་ཅིག་བཞག་གི་ཡིན་ཟེར་ཅིག་ལབ་ཡོད་རེད་དེ་ཡིན་ནའི་ཉིས་སྟོང་བཅུ་དགུ་ཉི་ཤུ་ལ་ཡང་རྒྱ་ནག་གི་གཞུང་གིས་ད་ཧོང་ཀོང་ཐོག་ལ་ཡང་དྲག་སྤྱོད་བྱེད་ཡག་དང་དབང་ཆ་ཤུགས་ཆེ་རུ་བཏང་ཡག་དབང་ཆ་བཟུང་ཡག་ད་ཤུགས་ཆེ་རུ་བཏང་པ་རེད་པ་དེ་བཏང་དུས་ཙམ་པ་ད་འདི་ནང་ལ་ཡ་ག་རེ་ཡོད་རེད་ཟེར་དགོས་རེད་པ་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་ཡིག་ཟེར་ཅིག་ད་གཏན་འབེབས་ལག་བསྟར་བྱེད་པའི་སྐབས་ལ་ད་འདི་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་ཡིག་ཟེར་ད་འདི་དཔེ་མཉེན་པོ་ཡོད་པའི་འགྱིག་ནང་བཞིན་ཅིག་ཁོ་འཐེན་ཡ་ཡོད་བསྡད་པ་ཅིག་གང་ལྟར་རྒྱ་ནག་གཞུང་ལ་ཡ་མི་ཅིག་མ་འདོད་པ་བྱུང་ན་འདི་ལམ་འཕྲལ་འཇུས་བྱས་ད་ཚུར་པེ་ཅིང་ནང་འཁྲིད་ཡོང་བྱས་ཨ་ནི་འདི་སྲོག་ཐོག་བཏང་གི་ཡིན་ན་འདྲ་འདུག་གང་ལྟར་ཚེ་བཙོན་བཟོ་གི་ཡིན་ན་འདྲ་འདུག་ཉེས་པ་བཏང་ཡ་དེ་འདྲའི་གི་ལག་ཆ་བཟོ་འདྲ་ཅིག་རེད་ཟེར་བྱས་བྱས་གནད་དོན་དབྱེ་ཞིབ་པ་མང་པོ་ཅིག་གིས་གསུངས་ཡོད་རེད་ད་དེ་གནད་འགག་ཞེ་པོ་ཅིག་ཆགས་ནས་ད་དེ་གའི་མིང་ཐོག་ནས་དཔེར་ན་ཉེ་ལམ་ཇི་མི་ལའི་འཇུ་བཟུང་བྱས་ནས་ཁ་སང་ཉེ་ལམ་ད་ལྟ་ཟླ་བ་ཁ་ཤས་གོང་ལ་ཁོ་རང་ཁྲིམས་གཏུག་བྱས་བྱས་ཁྲིམས་བཤེར་འདི་བྱས་ཡོད་རེད་པ་ཁོ་རང་གིས་ཁས་ལེན་མ་སོང་བ་ཉེས་པ་དེ་ག་དེ་དེ་འབའ་ཡིན་ང་ག་གས་དེ་ལ་ཡར་གནོང་དགོས་གནོང་འགྱོད་དེ་གང་ཡང་མེད་ཟེར་བཤད་ཡོད་རེད་པ་དེའི་བཟོ་འདྲ་བྱུང་བ་རེད། བོད་ནང་ལོགས་ཆ་བཞག་ཡིན་ན་དཀའ་ལས་ཁག་ཤོས་དེ་ང་ཚོ་གནས་ཚུལ་མ་རག་པ་དེ་རེད། ཨ་འདི་ནང་ལ་ད་ང་ཚོ་གནས་ཚུལ་ཕྲན་བུ་ཕྲན་བུ་རག་པ་འདི་ནང་ལོགས་ག་རེ་ཡོད་རེད་ཟེར་དུས་ཙམ་པ། ཉེ་ལམ་རང་དུ་བ་ད་བོད་ཀྱི་དགོན་སྡེ་ཁག་ནང་ལོགས་ལ་ཡང་གྲྭ་བཙུན་འཛུལ་ཡ་ལ་ཡང་ཚོད་འཛིན་བྱེད་ཀྱི་འདུག་ད་སློབ་གྲྭ་ཁག་ནང་སློབ་ཕྲུག་ཡོང་ཆོག་མེད་དགོན་པ་ཁག་ནང་གྲྭ་བ་ཡོང་ཆོག་མེད་ཟེར་ན་ད་དེ་གས་དེ་བས་རྩ་སྟོང་བཟོ་ཡ་བྱེད་གཞི་རེད་པ། དེའི་བཟོ་འདྲ་ཅིག། དངོས་ཡོང་གི་ཡོད་རེད་ལ་ཨ་ལྷག་པར་དུ་ད་ལྟ་ཆོས་དང་མི་རིགས་གཅིག་གི་སྲོག་རྩ་ད་སྐད་ཡིག་ཡིན་ཟེར་དགོས་རེད་ཨ་ནི་སྐད་ཡིག་ཐོག་ལ་ཡ་དཔེར་ན་བོད་ཀྱི་སྐད་ཡིག་ཐོག་ལ་དཀའ་ངལ་ཞེ་པོ་ཅིག་འཕྲད་ཀྱི་ཡོད་པ་དེ་མངོན་གསལ་དོད་རེད་དོད་རེད།

ད་ལྟ་ད་གང་ལྟར་བླ་མ་གཅིག་ལ་ཡིན་ན་དད་པ་བྱེད་མ་ཆོག་ཟེར་ཡ་དེའི་གི་སྐད་ཆ་དེ་སླེབས་ཡོང་གི་ཡོད་རེད་དེ་འདྲས་ཅིག་གི་ཐོག་ནས། ད་འཇུ་བཟུང་བྱས་པའི་གནས་ཚུལ་བྱུང་ཡོད་རེད། དེ་གས་དེ་གཅིག་རེད་ད་དེ་དེ་བཞིན་གི། བོད་པའི་འབྲོག་པ་གནས་སྤོ་བྱེད་ཡ་ལ་མཚོན་པ་དང་ཡང་གཅིག། ག་རེ་ཟེར་དགོས་རེད། ཅིག་ཏུ་བ་ཁོར་ཡུག་གི་འབྲེལ་བའི་ལས་དོན་འདི་བྱེད་ས་འདི་ལ་ཡ་ས་གནས་བོད་མི་ཚོ་ལ་ཡ་ཨ་ནི་བཀའ་འཁོར་གི་བཀའ་འདྲི་འདི་དང་སྐད་ཆ་འདི་དྲིས་པ་འདི་མ་བྱས་པ། དེ་འདྲས་ཅིག་གི་ཐོག་ནས་ཨ་ནི་གནམ་གཤིས་འགྱུར་ལྡོག་གི་སྲིད་བྱུས་ཡིན་ཟེར་བྱས་གང་ལྟར་དེ་འདྲས་ཅིག་ལ་ཡང་ཅིག་རྒྱ་ནག་ཁོ་རང་ཚོའི་ཁེ་ཕན་སྒྲུབ་ཡག་གི་ད་གློག་འོད་དང་ཉི་འོད་དང་རླུང་འོད་ཀྱི་དེ་ཐོག་ནས་ནུས་པ་བསྐྲུན་བྱས་ཏེ་རྒྱ་ནག་ལ་དབོར་འདྲེན་བྱེད་འགྲོ་གི་འདུག་ཟེར་དེ་འདྲའི་གནས་ཚུལ་འདི་ཡོང་གི་ཡོད་རེད་པ་དེ་གའི་ཚང་མ་ལ་གང་ལྟར་གཞི་རིམ་མི་མང་གི་བསམ་བློའི་གཞི་མ་ཐོབ་ཐང་དེ་དག་གལ་ཆེ། གལ་སྲིད་དེ་འདྲ་ཞིག་བྱེད་ཀྱི་ཡོད་པ་ཡིན་ན་དེ་རང་བཞིན་གྱིས་ཁོ་ཕ་གིའི་གནད་དོན་ཞིག་གི་ཐོག་ནས་དོ་སྣང་བྱེད་དགོས་པ་ཆགས་འགྲོ་གི་ཡོད་རེད་ད་གང་ལྟར་རྒྱ་ནག་དེ་འཛམ་བུ་གླིང་རྒྱལ་སྤྱིའི་ནང་ལོགས་ལ་ཡང་དབང་འཛིན་པ་ད་གནད་འགག་ཡོད་པ་ཞིག་བརྩི་གི་ཡོད་དུས་ཙམ་པ་ད་རྒྱ་ནག་གི་མ་འོངས་པ་ལོ་གཅིག་གཉིས་ནང་ལོགས་ལ་ཡང་ག་རེ་བྱེད་ཀྱི་འདུག་ད་ཡང་དེ་གནད་འགག་ཆེན་པོ་ཞེ་པོ་ཆགས་ཀྱི་རེད་ཉེ་བའི་དཔེར་ན་ཡུ་རོབ་གྲོས་ཚོགས་ཀྱི་ད་ལྟ་ཡུ་རོབ་མཐུན་ཚོགས་ཀྱི་སྐུ་ཚབ་པ་ཕེབས་ཡོད་རེད་ཇར་མན་གྱི་སྐུ་ཚབ་པ་ཕེབས་ཡོད་རེད་དེ་ཚོས་བཀའ་མོལ་མང་པོ་ཞིག་གནང་གི་ཡོད་རེད་དེ་གའི་ཐོག་ནས

སྤྱིར་བཏང་ནས་ཅིག། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་ཀྱི་ལོ་ལྟར་རེ་བཞིན་དེ་ལོ་འཁོར་སྙན་ཐོ་བཏོན་པའི་སྐབས་སུ་བོད་ནང་ལོགས་ཀྱི་གནས་ཚུལ་འཁོད་པའི་སྐབས་སུ་ཡང་ཁོ་རང་ཚོ་གིས་ཟུར་འདོན་བྱས་བྱས་ལྷག་པར་དུ་དམིགས་བསལ་གྱི་ཆབ་སྲིད་བཙོན་པ་འདི་འདྲའི་གྱི་གནད་དོན་ངོ་སྤྲོད་གནང་ཡ་ཅིག་ཆགས་བསྡད་ཀྱི་འདུག་ད་རེས་ད་ཅིག་སྡེ་ཚན་འདི་བོད་པའི་བོད་དང་འབྲེལ་བ་ཡོད་པའི་སྡེ་ཚན་འདི་ནང་གཟིགས་ཡོང་དུས་ཁོ་རང་ཚོ་གིས་ད་ལྟ་དེ་སྔ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་གཉིས་པའི་ནང་ལོགས་ལ་གནས་ཚུལ་ཐོན་པ། ལི་ཐང་ནས་ཡིན་པ་དགེ་བཤེས་ཕན་བདེ་རྒྱ་མཚོ་ལགས་ཅིག་སྐབས་དེ་དུས་རྒྱ་ནག་གི་འཛིན་བཟུང་དང་འབྲེལ་བྱས་ཨེ་འདུག་ཁོ་རང་བཙོན་ཁང་ནང་ལོགས་ལ་འདས་གྲོངས་དེ་འདྲ་ཕྱིན་ཡིན་པའི་གི་གནས་ཚུལ་འདི་ཡང་འཁོད་འདུག་འདི་ཡོང་དུས་ད་ད་ལྟ་གནས་ཚུལ་འདི་འཁོད་དགོས་ཡས་ཀྱི་རྒྱུ་མཚན་གཅིག་དེ་ད་ལྟ་བོད་ནང་ལོགས་ལ་ཆབ་སྲིད་བཙོན་པ་མང་པོ་ཞེ་པོ་ཅིག་ད་རྒྱ་ནག་གི་བཙོན་ཁང་ནང་ལོགས་ལ་བཞུགས་པའི་རིང་དུ་ཅིག་རྡུང་རྡེག་མང་པོ་བྱས་པའི་རྐྱེན་གྱིས་འདས་གྲོངས་སུ་ཕྱིན་པའི་གི་གནས་ཚུལ་འདི་ཚོ་ཅིག་མངོན་གསལ་ཆགས་བསྡད་ཀྱི་ཡོད་རེད་ཅེས་ཅིག་ཞུས་ན་མ་འགྲིག་ཡས་མི་འདུག་ཨ་ནི་ལྷག་པར་དུ་ད་ད་ལྟ་བོད་དང་འབྲེལ་བ་ཡོད་པའི་སྡེ་ཚན་འདིའི་ནང་ལོགས་ལ་ཅིག་ཁོར་ཡུག་རེད་དེ་ག་ནང་བཞིན་ཅིག་བོད་མི་འབྲོག་པ་གཞིས་སྤོ་བྱེད་ཡས་ཀྱི་གནས་སྟངས་འདི་ཚོ་ཡ་ཅིག་འཁོད་ཡོང་དུས་ད་སྤྱིར་བཏང་ནས་བོད་ནང་ལོགས་ལ་ཅིག་རྒྱ་ནག་གཞུང་གིས་བོད་མིའི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་ཡ་དེ་འདྲ་ཅིག་སྲིད་ཇུས་ལག་བསྟར་བྱེད་ཡ་ཆ་ཚང་ཅིག་ཁྱོན་བསྡོམས་ཡོང་དུས་ད་གང་ལྟར། བོད་མི་བོད་མི་རིགས་འདི་རྩ་མེད་བཟོ་ཡ་དང་ཅིག་བོད་མི་གི་ངོ་བོ་མེད་ད་མེད་པ་བཟོ་ཡ་གི་ལས་གཞི་གཞི་རྒྱ་ཆེ་བ་ཅིག་ཡིན་པ་ཅིག་མངོན་གསལ་ཆགས་བསྡད་ཀྱི་འདུག་དེ་ནས་ད་རེས་སྙན་ཐོ་འདིའི་ནང་ལོགས་ལ་ཅིག། བོད་པའི་ཅིག་བལ་ཡུལ་གྱི་སྡེ་ཚན་འདི་ནང་ལོགས་གཟིགས་ཡོང་དུས་ཡང། ཅིག་ད་བལ་ཡུལ་ནང་ལོགས་ལ་སྤྱིར་བཏང་ནས་ད་རྒྱ་ནག་གི་ཤུགས་རྐྱེན་རྒྱ་ནག་གཞུང་གི་ཅིག་ཤུགས་རྐྱེན་ཧ་ལས་པའི་ཤུགས་ཆེན་པོ་ཅིག་ཡོད་དུས། རང་བཞིན་གྱི་བལ་ཡུལ་ནང་ལོགས་ཀྱི་སོ་སོ་རྒྱལ་ཁབ་ཀྱི་ཆབ་སྲིད་ཀྱི་སྒྲོམ་གཞི་ལ་ཡང་ཅིག་ཧ་ལས་པའི་གནོན་ཤུགས་ཆེན་པོ་ཅིག་སྤྲད་ཡོང་དུས་རང་བཞིན་གྱི་བོད་ནང་ལོགས་ཀྱི་བོད་མིའི་གྱི་གནས་བབ་འདི་ལ་ཡང་ད་ཅིག་ཁྱད་པར་ཆེན་པོ་ཅིག་བཟོས་ཀྱི་ཡོད་པ་ད་འདས་པའི་གྱི་སྙན་ཐོ་མང་པོ་ཅིག་ནང་ལོགས་ཐོན་ཡོད་པ་ནང་བཞིན་ད་རེས་ཀྱི་སྙན་ཐོ་འདི་ནང་ལོགས་ལ་གཟིགས་ཡོང་དུས་ཡང་ཅིག་བལ་ཡུལ་ནང་ལོགས་ཀྱི་བོད་མི་ཚོ་གི་ད་བདེ་སྡུག་འདི་ཅིག། ད་དེ་སྔ་ཡིན་ན་དེ་སྔ་དང་བསྡུར་བ་ཡིན་ན་ཧ་ལས་པའི་གྱི་ཞན་པོ་ཆགས་པ་དང་ལྷག་པར་དུ་རྒྱ་ནག་གཞུང་གི་ཤུགས་རྐྱེན་འོག་ལ། བལ་ཡུལ་གྱི་བོད་མི་ཚོ་ལ་ད་ཅིག། རང་དབང་རྒྱལ་ཁབ་ཅིག་ནང་ལོགས་ལ་བཞུགས་པ་ནང་བཞིན་གྱི་རང་དབང་མེད་པའི་གྱི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་ད་འདི་སྤྱིར་བཏང་ནས་ད་ལྟ། འདས་པའི་ལོ་ཁ་ཤས་ནང་ལོགས་ལ་ད་ལྟ་རྒྱ་ནག་དང་འབྲེལ་བའི་ལྷག་པར་དུ་རྒྱ་ནག་གཞུང་གིས་ད་ལག་བསྟར་བྱེད་བཞིན་པའི་གི Transnational Repression ད་རྒྱལ་མཚམས་བརྒལ་བའི་གི་དྲག་གནོན་འདི་དང་ཐད་ཀར་འབྲེལ་བ་ཅིག་ཆགས་བསྡད་ཀྱི་འདུག་ད་བལ་ཡུལ་ལ་རྒྱ་ནག་གཞུང་གི་ཤུགས་རྐྱེན་དང་གནོན་ཤུགས་ཡོད་པའི་རྐྱེན་གྱིས་བལ་ཡུལ་ནང་ལོགས་ལ་བཞུགས་པའི་གི་བོད་མི་ཚོ་ད་བོད་ནང་ལོགས་ལ་བཞུགས་པའི་གི་བོད་མི་དང་ཧ་ལམ་གནས་བབ་སྤྱིར་བཏང་གཅིག་པ་རུ་ཆགས་ཡོང་ཡས་ཀྱི་གནས་སྟངས་ཅིག་གྱུར་ཡོད་པ་ཅིག་དངོས་སུ་ཆགས་བསྡད་ཀྱི་འདུག་ད་ད་ལྟ Transnational Repression གྱི་གནད་དོན་འདི་ད་ལྟ་རྒྱ་ནག་གི་སྡེ་ཚན་འདིའི་ནང་ལོགས་ལ་གནས་ཚུལ་ད་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་གི་སྙན་ཐོ་དང་འབྲེལ་བ་ཡོད་པའི་གནས་ཚུལ་མང་པོ་ཞེ་པོ་ཅིག་འཁོད་བཞག་ད་ད་ལྟ་ང་ཚོ་བོད་པའི་གི་གནད་དོན་དང་ཐད་ཀར་འབྲེལ་བ་བྱེད་པ་ཡིན་ན་ད་ད་ད་ཉེ་ཆར་རང་ཉིན་མ་ག་ཤས་གོང་ལ་ང་ཚོ་བོད་ཀྱི་ད། པའི་མཛངས་མ་འགྲན་བསྡུར་དེ་སྔ་ཐོབ་མྱོང་མཁན་བསྟན་འཛིན་དཔལ་སྒྲོན་ལགས་ད་ལྟ Cambodia རྒྱལ་ཁབ་ནང་ལོགས་ལ་དེ་འདྲའི་རྒྱལ་སྤྱིའི་གི་འགྲན་རྩེད་ཅིག་ནང་ཞུགས་པའི་སྐབས་སུ་རྒྱ་ནག་གི་ད་གཞུང་གི་ཤུགས་རྐྱེན་འོག་ལ་ཁོ་རང་དེ་འདྲའི་ད་ཕྱིར་འབུད་རེད་ད་ག་ནང་བཞིན་ཅིག་ད་འགྲན་བསྡུར་དེ་ནས་མར་ཕྱིར་འཐེན་བྱེད་དགོས་ཡས་ཀྱི་གནས་སྟངས་གྱུར་ཡོད་པ་འདི་ཅིག་ཁོ་རང་ལ་ད་ཅིག་ད་ལྟ་མཛངས་མའི་འགྲན་བསྡུར་གྱི་གོ་སྒྲིག་གནང་མཁན་ཚོས་ཀྱིས་སོ་སོའི་གི་ད་འདི་འཕྲེད་དར་འདི་ཅིག་གི་ཐོག་ལ་སོ་སོའི་མིང་མ་གཏོགས་ཡང་མིན་ན་ཅིག་རྒྱ་ནག་ལབ་ནས་འཁོད་པ་མ་གཏོགས་བོད་ཅེས་སོ་སོའི་རྒྱལ་ཁབ་ཀྱི་མིང་དེ་འཁོད་བཅུག་གི་མེད་པའི་གི་ད་ཤུགས་རྐྱེན་ཅིག་གནོན་ཤུགས་ཤུགས་ཆེན་པོ་སླེབས་པའི་རྐྱེན་གྱིས་ཁོ་རང་ད་བོད་པ་ཅིག་ཡིན་པའི་རྐྱེན་གྱིས་ད་རེས་ཀྱི་འགྲན་རྩེད་དེ་ནས་མར་ཅིག་ཕྱིར་འཐེན་བྱས་པ་ཐུག་བྱེད་དགོས་ཐུག་རེད་ད་འདི་ཨ་ནི་ད། འགྲོ་བ་མིའི་ཐོབ་ཐང་གི་གནད་དོན་དང་ཐད་ཀར་འབྲེལ་བ་ཆགས་ཀྱི་ཡོད་པ་དང་ལྷག་པར་དུ་རྒྱ་ནག་གཞུང་གིས་རྒྱ་ནག་ནང་ལོགས་ཙམ་མ་ཡིན་པར་ད་ཕྱིའི་གི་རྒྱལ་ཁབ་ཧ་ལམ་ད་འཛམ་བུ་གླིང་གི་རྒྱལ་ཁབ་ཨ་མི་རི་ཀ་ལྟ་བུ་སྟོབས་ཤུགས་ད་སྟོབས་ཆེན་རྒྱལ་ཁབ་འདི་འདྲའི་ནང་ལོགས་ལ་ཡང་རྒྱ་ནག་གི་ཤུགས་རྐྱེན།